ལྷན་རྒྱས་ཚང་མ་ལོགས་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ། འདི་བྱ་ཚིག་འཛིན་གྲྭ་ལེ་ཚན་བཅུ་གསུམ་པ་དེ་ཡིན། Tibetan Verb Class Thirteenth Episode ད་ལེ་ཚན་བཅུ་གསུམ་པ་འདིའི་ནང་ལོགས་ལ་ཡང་བྱ་བྱེད་ལས་གསུམ་གྱི་རྣམ་གཞག་སྐོར་ལ་ཞུ་བ་ཡིན། ད་བྱ་བྱེད་ལས་གསུམ་གྱི་སྐོར་ལ་ཞུས་པ་ལ་ཡང་ཐོག་མར་ཨ་ནི། གཅིག་ལས་སླ་བའི་དབང་དུ་བྱས་ནས་གཅིག་དཔྱད་པ་མེད་པའི་ཐོག་ནས་བྱ་བྱེད་ལས་གསུམ་གྱི་རྣམ་གཞག་རགས་བསྡུས་གཅིག་དང་དེའི་མཇུག་ལ་ཡང་ཏོག་ཙམ་གྱི་གཅིག་ཞིབ་ཚགས་བཏང་བྱས་ནས་བྱ་བྱེད་ལས་གསུམ་གྱི་རྣམ་གཞག་དང་འབྲེལ་བའི་དཔྱད་པའི་རྣམ་གཞག་དེ་འདྲའི་ཁ་ཤས་ཤིག་ཞུ་བ་ཡིན། ད་དེ་ཡང་དང་པོ་དེ། བྱ་བྱེད་ལས་གསུམ་བྱས་ནས་ལབ་ཡོང་དུས་ད་ང་ཚོ་རྟགས་འཇུག་གི་ནང་ལོགས་ལ་ཡིན་ན། བྱ་ཚིག་གི་རྣམ་གཞག་ནང་ལོགས་ལ་ཞེ་དྲགས་ཀྱི་གལ་ཆེན་པོ་གཅིག་དང་ཡི་གེ་འབྲི་དུས་ཙམ་པ་ལ་ཞེ་དྲགས་ཀྱི་ད་གཅིག་འབྲེལ་བ་ཤུགས་ཆེན་པོ་ཡོད་པའི། རྣམ་གཞག་ཅིག་རེད། དེ་འདྲ་ཡིན་དུས་ཐོག་མར་བྱ་བྱེད་ལས་གསུམ་ཅེས་དེ་ལ་དོན་སྙིང་དང་པོ། རྨང་གཞི་འདྲ་བ་ཅིག་ངོ་སྤྲོད་བྱེད་ཀྱི་ཡིན་ད། དང་པོ་བྱ་བྱེད་ལས་གསུམ་ཟེར་བ་དེ་གི་ནང་ལོགས་ནས་བྱ་ཟེར་བ་ཅིག་དང་བྱེད་ཟེར་བ་ཅིག་དང་ལས་ཟེར་བ་ཅིག་གི་དུམ་ཚན་གསུམ་དེ་ལ་ཡང་མཉམ་དུ་སྡོམ་ཡོང་དུས་བྱ་བྱེད་ལས་གསུམ་ཟེར་གྱི་ཡོད་རེད། ད་བྱས་ན་བྱ་ཟེར་ཡ་དེ་ག་རེ། བྱེད་ཟེར་ཡ་དེ་ག་རེ། ལས་ཟེར་ཡ་དེ་ག་རེ་བྱས་ནས་ལབ་པ་ཡིན་ན། དང་པོ་བྱ་བྱས་ནས་ལབ་ཡོང་དུས་བྱ་ཞེས་པ་དེ་བྱ་བ་ལ་ཧ་གོ་གི་ཡོད་རེད། ང་ཚོ་ལས་ཀ་ག་རེ་ཡིན་ནའང་བྱ་བ་ཟེར་གྱི་ཡོད་རེད་པ་དེ་ལ་གོ་གི་ཡོད་རེད། དེ་འདྲ་བའི་གི་བྱ་བ་དེ་ལ་ཡང། ཨ་ནི་ག་རེ་ཟེར་ན་བྱེད་པ་པོ་ལ་ཡོད་པའི་བྱ་བ་ཞིག་བྱེད་ཡ་ཅིག་ཡོད་རེད་དེ་ལ་ཡང་བྱེད་ལས་ཟེར་གི་ཡོད་རེད། ཡང་བྱ་བ་དེ་ལ་ཡང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་བྱས་ནས་ཡོད་རེད་དེའི་མིང་ལ་ཡང་བྱ་ལས་ཟེར་བྱས་ནས་ལབ་གི་ཡོད་རེད། མདོར་བསྡུས་ནས་བཤད་པ་ཡིན་ན་བྱ་བ་གང་ཡང་རུང་བ་ཅིག་གཅིག་བྱ་བ་ད་གཡོ་འགུལ་གྱི་བྱ་བ་གཅིག་ལ་བལྟས་ཡོང་ན། གཡོ་འགུལ་གཅིག་ལ་བྱ་བ་ཟེར་གི་རེད་པ། གཡོ་འགུལ་གཅིག་ལ་བྱ་བ་ཟེར་ཡོང་དུས་དེ་འདྲ་བའི་གཡོ་འགུལ་དེ། ལྟ་ཡོང་དུས་བྱེད་པ་པོ་ཡི་ངོས་ལ་མཐོང་ཡ་ཡོད་བསྡད་པ་གཅིག་དང། བྱ་བའི་ཡུལ་གྱི་ངོས་ལ་མཐོང་ཡ་ཡོད་བསྡད་པ་བྱས་ནས་རིགས་གཉིས་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ནས་རིགས་གཉིས་བཤད་ཡོད་རེད། དེ་འདྲའི་གི་བྱེད་པ་པོ་ལ་ཡོད་པའི་བྱ་བ་དེ་གསལ་བར་བྱེད་པའི་ཚིག་དེ་ལ་ཡང་དཔེར་ན་ཡི་གེ་འབྲི་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་ཡི་གེ་འབྲི་བར་བྱེད་ལབ་ན་བྱེད་པ་པོ་ལ་ཡོད་པའི་བྱ་བ་གསལ་བྱེད་ཀྱི་སྒྲ་རེད། བྱ་བའི་ཡུལ་ལ་ཡོད་པའི་བྱ་བ་གསལ་བྱེད་ཀྱི་སྒྲ་དེ་དཔེར་ན་ཆ་བཞག་ན་ཡི་གེ་བྲི་བར་བྱ་ཟེར་བ་ཅིག་ལབ་པ་ཡིན་ན་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་དགོས་པ་རེད། ད་འདི་མདོར་བསྡུས་པ་ཡིན་ན་བྱ་བྱེད་ལས་གསུམ་གྱི་ནང་ལོགས་ནས་བྱ་ཞེས་པ་དེ། བྱ་བ་ཅིག་ལ་གོ། དེ་འདྲ་བའི་བྱ་བ་དེ་ལ་ཡང་བྱེད་པ་པོ་ལ་ཡོད་པའི་བྱ་བ་བྱེད་ལས་ཟེར་ཡ་གཅིག་དང། བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཨ་ནི་བྱ་ལས་བྱས་ནས་རིགས་གཉིས་ཡོད། བྱེད་པ་པོ་ལ་ཡོད་པའི་བྱ་བ་ཟེར་ཡ་དེ་གསལ་བར་བྱེད་པའི་ཡི་གེ་ལ་ཡང་ཡི་གེ་འབྲི་བར་བྱེད། བྱ་བའི་ཡུལ་ལ་ཡོད་པའི་བྱ་བ་གསལ་བར་བྱེད་པ་དེ་ལ་ཡང་ཡི་གེ་བྲི་བར་བྱ། བྱས་ནས་ད་དོན་ཚན་རབ་དོག་དོག་འདྲ་བོ་གཅིག་དེ་རེད། དེ་འདྲ་ཡིན་པ་ཡིན་དུས་བྱེད་ལས་ཟེར་བྱས་ནས་ལབ་སོང་བ་དང་ག། བྱེད་ལས་ཟེར་ལབ་ཡོང་དུས་ཚིག་རིང་རུ་བཏང་ན་བྱེད་པ་པོ་ལ་ཡོད་པའི་ལས། ཡང་མིན་ན་བྱེད་པ་པོ་ལ་ཡོད་པའི་བྱ་བ་ལ་བྱེད་ལས་ཟེར་བྱས་ནས་མིང་བཏགས་པ་རེད། མདོར་དྲིལ་གསལ་བཤད་ཅིག་བྱས་པ་ཡིན་ན་བྱེད་པ་པོ་ཡི་ངོས་སུ་སྣང་དུ་ཡོད་པའི་བྱ་བ། དཔེར་ན་ཡི་གེ་འདྲ་བོ་གཅིག་ལ་ཆ་མཚོན་པ་ཡིན་ན་ཡི་གེ་འབྲི་བར་བྱེད་ལབ་ན་བྱེད་པ་པོ་ལ་ཡོད་པའི་བྱ་བ་གསལ་བྱེད་ཀྱི་སྒྲ་བྱེད། ཡི་གེ་འབྲི་བར་བྱེད་ལབ་ན་ག་རེ་ལ་གོ་བ་རེད་ཟེར་ལབ་པ་ཡིན་ན་ཕ་གིར་བལྟས་ཡོང་དུས་ཡི་གེ་འབྲི་བར་བྱེད་ཟེར་ན་སྨྱུ་གུ་གཡོ་འགུལ་བྱེད་བསྡད་པའི་རྣམ་པ་ཅིག་ལ་ཡང་ཡི་གེ་འབྲི་བར་བྱེད། འོ་དེ་ལབ་གི་ཡོད་རེད། ད་དེའི་གཞུག་གུ་དེ་ལ་ཡང་བྱ་ལས། བྱ་ལས་ཞེས་པ་དེ་ཡང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ལ་ཟེར་གི་ཡོད་རེད། ཚིག་བསྡུས་བསྡུས་བཟོས་བཞག་པ་ཚིག་རིང་རུ་བཏང་པ་ཡིན་ན་བྱ་བའི་ཡུལ་ལ་ཡོད་པའི་ལས་སམ་བྱ་བ་ལ་ཡང་བྱ་ལས་ཞེས། དེ་ཡང་གཙོ་བོ་དེ་ག་རེ་རེད་ཟེར་ན་བྱ་བའི་ཡུལ་གྱི་ངོས་སུ་ལ་ཡང་སྣང་དུ་ཡོད་པ་ཅིག་ལ་ཡང་བྱ་བའི་ཡུལ་ལ་ཡོད་པའི་བྱ་བའམ་བྱ་ལས་ཟེར་བ་རེད། དཔེར་ན་ཡི་གེ་འདི་མ་བྲིས་པ་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན་ཡི་གེ་བྲི་བར་བྱ་ཟེར་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་རེད། དེ་ཡིས་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཡི་གེ་བྲི་བར་བྱ་ཟེར་ན་ག་རེ་ཟེར་གྱི་ཡོད་རེད་ཟེར་ན་ཡིག་གཟུགས་འབྱུང་བའི་རྣམ་པ་ཅིག་དོན་བསྡད་ཀྱི་འདུག་ག་འོ་དེ་ལ་མིང་ལ་ཡང་ཡི་གེ་བྲི་བར་བྱ་བྱ་ལས། བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་འོ། འདུག་སེ་རེད། ད་དེའི་གཞུག་གུ་དེ་ལ་བྱ་བྱེད་ལས་གསུམ་གྱི་ནང་ལོགས་ནས་བྱ་ཞེས་པ་དེ་ཚར་ནས་བྱེད་ཞེས་པ་དེ་ག་འདྲ་ཅིག་ལ་ཟེར་གྱི་ཡོད་རེད་ཟེར་ན་ཚིག་གཉིས་ཡང་བསྡུས་བཞག་པ་རེད། བྱེད་ཀྱི་ནང་ལོགས་ལ་དོན་དག་གཉིས་ག་རེ་ཡོད་རེད་ཟེར་ལབ་ན་གཅིག་དེ་ལ་ཡང་བྱེད་པ་པོ་དེ་ཡོད་རེད་གཅིག་དེ་ལ་ཡང་བྱེད་པ་དེ་ཡོད་རེད། བྱེད་པ་པོ་ཟེར་བྱས་ནས་ལབ་པ་ཡིན་ན་ཡི་གེ་བྲི་བ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་འབྲི་བ་པོའམ་འབྲི་མཁན། བྱེད་པ་ཟེར་ལབ་ཡོང་དུས་བྱམས་པ་ལགས། འབྲི་བྱེད། ཟེར་ན་ད་ལྟ་འབྲི་ཡག་ལ་རོགས་པ་བྱེད་ཡག་གི་ཅ་ལག་དེ་ལ་ཟེར་གྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་བྱ་བྱེད་ལས་གསུམ་གྱི་ནང་ཚན་གྱི་བྱེད་ཟེར་དུས་བྱེད་པ་པོ་དང་བྱེད་པ་ལ་ཟེར་གྱི་ཡོད་རེད། འདི་ནི་བྱེད་པ་པོ་གསལ་བར་བྱེད་པའི་སྒྲ་ལ་ཡང་བྱེད་འབྲི་བ་ཡི་གེ་འབྲི་བ་པོ། བྱེད་པ་གསལ་བར་བྱེད་པའི་སྒྲ་ལ་ཡི་གེ་འབྲི་བྱེད་དེ་འདྲ་ལབ་ཀྱི་ཡོད་པ་ཡིན་དུས་ཡི་གེ་འབྲི་བ་པོ་ཟེར་ལབ་ཡག་དེ་ལ་བྱེད་པ་པོ་གཙོ་བོ་ཟེར་གྱི་ཡོད་རེད། ཡི་གེ་འབྲི་བར་བྱེད་ཟེར་ལབ་ཡག་དེ་ལ་ཡང་བྱེད་པ་པོ་ཕལ་པ་ཟེར་གྱི་ཡོད་རེད། མདོར་བསྡུ་ན་བྱེད་པ་པོ་གཙོ་བོ་དང་ཕལ་པ་དེ་ལ་བྱེད་པ་པོ་གཙོ་བོ་དེ་ལ་ཡ། བྱ་བྱེད་ལས་གསུམ་གྱི་ནང་ལ་བྱེད་པ་པོ་དང་བྱེད་པ་པོ་ཕལ་པ་དེ་ལ་ཡང་བྱ་བྱེད་ལས་གསུམ་གྱི་ནང་ལ་བྱེད་ཀྱི་ནང་ལོགས་ནས་བྱེད་པ་ཟེར་དེ་ལ་གོ་གི་ཡོད་རེད། དེ་ཡིན་ཙང་ད་ཡི་གེ་འདྲ་པོ་ཅིག་ལ་ཆ་མཚོན་པ་ཡིན་ན་ཡི་གེ་འབྲི་བ་པོ་འབྲི་བྱེད། ཨ་ནི་དགག་བྱ་འདྲ་པོ་ཅིག་ལ་ཆ་མཚོན་པ་ཡིན་ན་ཡི་འགོག་བྱེད། ཨ་ནི་འགོག་པ་པོ་འགོག་བྱེད། སྒྲུབ་པ་པོ་སྒྲུབ་བྱེད། གཅོད་པ་པོ་གཅོད་བྱེད། རེད་བ། ཨ་ནི་ག་རེ་ཟེར་དགོས་རེད་ཉན་པ་པོ་ཉན་བྱེད།

བྱེད་པ་པོ་གསལ་བོ་མ་སྟོན་པ་གཅིག་ནི་བྱེད་པ་གསལ་བོ་སྟོན་བསྡད་པ་གཅིག་རེད། ད་བློ་བཟང་གིས་སྨྱུ་གུས་ཡི་གེ་བྲིས་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་ད་འདི་ག་རེ་ཆགས་བསྡད་ཡོད་རེད་ཟེར་ན་བྱེད་པ་པོ་དང་བྱེད་པ་གཉིས་ཀ་གསལ་བོ་ཡོད་པ་ཆགས་བསྡད་ཡོད་རེད། ད་དེ་ལ་འབྲི་སྟངས་མི་འདྲ་བ་གཉིས་ཡོད་རེད། དེ་ཡིན་ཙང་ད་འདི་སུན་ཕྱུང་བའི་སྐབས་ལ་ང་ཚོ་ཤེས་ཡོང་གི་རེད། ད་དེ་འདྲ་ཡིན་པ་ཡིན་དུས་ཡི་གེ་ཟ། ཁ་ལག་ཟ་ལྟ་བུ་ཅིག་ལ་ཆ་མཚོན་ན་ཟ་བ་པོ་བྱེད་པ་པོ་ཟ་བྱེད་བྱེད་པ། ཡི་གེ་འབྲི་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་འབྲི་བ་པོ་བྱེད་པ་པོ་འབྲི་བྱེད་བྱེད་པ། འགོད་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་འགོད་པ་པོ་བྱེད་པ་པོ་འགོད་བྱེད་བྱེད་པ། སྒྲུབ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་སྒྲུབ་པ་པོ་བྱེད་པ་པོ་སྒྲུབ་བྱེད་བྱེད་པ། འགོག་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་འགོག་པ་པོ་བྱེད་པ་པོ་འགོག་བྱེད་བྱེད་པ་བྱས་ནས་ཆགས་འགྲོ་གི་ཡོད་རེད། དེ་གནད་འགག་གཅིག་རེད། ད་དོན་ཚན་གསུམ་པ་འདི་ལ་ཡང་བྱ་བྱེད་ལས་གསུམ་པོའི་ནང་ཁོངས་ནང་ལ་ལས་ཟེར་ཡ་དེ་ག་བ་ལ་གོ་གི་ཡོད་རེད་ཟེར་ན་ལས་ཟེར་ཡ་དེ་བྱ་བའི་ཡུལ་ལ་གོ་གི་ཡོད་རེད།

བྱ་བྱེད་ལས་གསུམ་གྱི་ནང་གི་ལས་དང་བྱ་བའི་ཡུལ་གཉིས་བར་འདི་ལ། ནམ་རྒྱུན་གྱི་དེབ་དེ་ཚོ་གི་ནང་ལོགས་ལ་ལས་དང་བྱ་ཡུལ་དོན་གཅིག་སྟེ་བྱས་ནས་འགྲོ་གི་རེད་པ། འོ་དེ་ཡང་བསམ་གཏོང་སྟངས་ཏོག་ཙམ་ཁག་ཁག་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་དཔེར་ན་ཆ་བཞག་པ་ཡིན་ནའང། བྱ་བ་ཅིག་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན།

བྲི། ག་རེ་བྲི། ཡི་གེ་བྲི། ག་རེ་ག་བ་ལ་བྲི་འབྲི་དེབ་ནང་ལ་བྲི། བསད། ག་རེ་བསད་འབུ་བསད་ག་བ་ལ་བསད་སྤང་ཁ་ལ་བསད། ཀློག། ག་རེ་ཀློག་དེབ་ཀློག་ག་བ་ལ་ཀློག་དཔེ་མཛོད་ལ་ཀློག། བྱས་ནས་ལབ་ཡོང་དུས་ལས་དང་བྱ་ཡུལ་གཉིས་ཀྱི་བར་དེ་ལ་ཁྱད་པར་ཏོག་ཙམ་ཅིག་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ལས་ཟེར་དེ་ཡང་འདིས་ཨིན་ཇིའི་གི་བརྡ་སྤྲོད་ནང་ལོགས་ལ་ཅིག་བཤད་བསྡད་པའི Direct Object ཟེར་དེ་དེ་རེད།

བསད་ཡ། བྲི་ཡ། བཅད་ཡ། ལབ་ཡ་ཟེར་སྦྱོར་བ་འོ་དེ་ཡིན་དགོས་པ་རེད། དེ་མཁྱེན་དེ་གལ་ཆེན་པོ་རེད། དེ་མཁྱེན་པའི་གི་སྟེང་ནས་ད་བྱ་བའི་ཡུལ་དེ་ལ་ཡང་རིགས་མི་འདྲ་བ་དེ་འདྲའི་གསུམ་ཆགས་འགྲོ་གི་འདུག་ཨང། རིགས་མི་འདྲ་བ་གསུམ་དེ་ག་འདྲ་བྱས་ནས་ཆགས་འགྲོ་གི་ཡོད་རེད་ཟེར་དེ་ནས་ལབ་པ་ཡིན་ནའང། བྱ་བའི་ཡུལ་དེ་ལ་གང་དུ་བྱ་བའི་བྱ་བའི་ཡུལ་ཟེར་གཅིག་ཡོད་རེད། གང་བྱ་བའི་བྱ་བའི་ཡུལ་ཟེར་གཅིག་ཡོད་རེད། གང་གི་ཆེད་དུ་བྱ་བའི་བྱ་བའི་ཡུལ་བྱས་ནས་རིགས་གསུམ་ཡོད་རེད། དཔེར་ན་ངས་དཔེ་མཚོན་གཅིག་གི་ཐོག་ནས་བཤད་པ་ཡིན་ན། ངས་འཛིན་ཁང་ནང་དུ་བློ་བཟང་ལ་ཡི་གེ་ཞིག་བྲིས་པ་ཡིན་ཟེར་ཡ་ལྟ་བུ་ཅིག་ཆ་མཚོན་པ་ཡིན་ན་བྱ་བའི་ཡུལ་གསུམ་ཡོད་རེད་དེ་གཟིགས་དང། ང་དེ་བྱེད་པ་པོ་རེད་པ། འཛིན་ཁང་དེ་བྱ་བའི་ཡུལ་རེད་པས་རེད། བློ་བཟང་དེ་བྱ་བའི་ཡུལ་རེད་པས་རེད། ཡི་གེ་དེ་བྱ་བའི་ཡུལ་རེད་པས་རེད། དེ་འདྲ་ཡིན་ན་ད་བྱ་བའི་ཡུལ་གསུམ་ཆགས་སོང། བྱ་བའི་ཡུལ་གསུམ་དེ་ལ་མིང་ག་རེ་ལབ་གི་ཡོད་རེད་ལབ་པ་ཡིན་ན། འཛིན་ཁང་དེ་ག་རེ་རེད་གང་དུ་བྱ་བའི་བྱ་བའི་ཡུལ་རེད། ཡི་གེ་བྲིས་རེད། ག་བ་ལ་བྲིས་རེད་འཛིན་ཁང་ནང་ལ་བྲིས་རེད། ཨ་ནི་གང་དུ་བྱ་བའི་བྱ་བའི་ཡུལ་དེ་ཡི་གེ་རེད། ཡི་གེ་བྲིས་རེད། ག་རེ་བྲིས་རེད་ཡི་གེ་བྲིས་རེད་ཡི་གེ་དེ་གང་བྱ་བའི་བྱ་བའི་ཡུལ་དེར། ཨ་ནི་སུའི་ཆེད་དུ་བྲིས་རེད་བློ་བཟང་གི་ཆེད་དུ་བྲིས་རེད་བློ་བཟང་ལ་བྲིས་རེད་དེ་འདྲ་ཡིན་ཙང་གང་གི་ཆེད་དུ་བྱ་བའི་བྱ་བའི་ཡུལ་དེ་བློ་བཟང་རེད་དེ་འདྲ་ཡིན་པ་ཡིན་ཙང་ངས་འཛིན་ཁང་དུ་བློ་བཟང་ལ་ཡི་གེ་ཞིག་བྲིས་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་བྱ་བའི་ཡུལ་གསུམ་ཡོད་རེད་འཛིན་ཁང་བློ་བཟང་ཡི་གེ་རེད་དེ་འདྲ་ཡིན་ཙང་འཛིན་ཁང་དེ་གང་དུ་བྱ་བའི་བྱ་བའི་ཡུལ་དེ་རེད་ཡི་གེ་དེ་གང་བྱ་བའི་བྱ་བའི་ཡུལ་དེ་རེད་བློ་བཟང་དེ་གང་གི་ཆེད་དུ་བྱ་བའི་བྱ་བའི་ཡུལ་དེ་ཆགས་ཀྱི་ཡོད་རེད

བྱ་ཟེར་ཡག་གི་བྱ་བ་དེ་ལ་ཡིན་ན་བྱེད་པ་པོ་ལ་ཡོད་པའི་བྱ་བ་གཅིག་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ནས་གཉིས་ཡོད་པ་རེད། དེ་གཉིས་ཤེས་པ་བྱེད། བྱེད་ཟེར་ཡག་དེ་ལ་ཡང་བྱེད་པ་པོ་ཟེར་གཅིག་དང་བྱེད་པ་ཟེར་གཅིག་ཡོད་པ་རེད། དེ་ཤེས་པ་བྱེད། ལས་ཟེར་ཡག་དེ་བྱ་བའི་ཡུལ་ལ་གོ་གི་རེད་དེ་ཡང་གང་བྱ་བའི་བྱ་བའི་ཡུལ་ཨིན་ཇི་ནང་ལོགས་ལ་ཡང Direct Object འོ་དེ་ལ་གོ་གི་ཡོད་རེད། དེ་ཧ་གོ་བའི་ཐོག་ནས་རོབ་རོབ་ཅིག་ཨ་ནི་མཁྱེན་པ་ཡིན་ན་ཨ་ནི་དེ་གས་འགྲིག་དགོས་པ་རེད།

ད་འགྲེལ་བཤད་གཅིག་གི་ནང་ལོགས་ལ་ཡོད་རེད་བྱེད་པ་པོ་དང་འབྲེལ་བའི་ལས་བྱེད་པའི་ལས་ཞེས་བྱ་བ་དེ་བྱ་བའི་ཡུལ་དང་འབྲེལ་བའི་ལས་བྱ་བའི་ལས་ཞེས་འདོགས་པ་ཡིན་ཅེས་ནས་ཟེར་བོ་ཅེས་ནས་གསུངས་ཡོད་རེད། ད་དེ་འདྲ་ཡིན་པ་ཡིན་དུས། བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡས་དེ་ག་འདྲས་ཅིག་ཆགས་བསྡད་ཡོད་རེད་ཟེར་ནའང། ད་ངས་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད་ད་དཔྱད་པ་དེ་དཔེ་ཆ་གི་ནང་ལོགས་ལ་ཕར་རྒྱག་ནས་དཔྱད་པ་དེ་བྱས་པ་ཡིན་ན། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་གཞི་ཡིན་ན་རང་འབྲས་ནས་མྱུག་སྐྱེད་པས་ཁྱབ་མ་ཁྱབ་ཟེར་ནས་ང་ཚོ་ག་རེ་གི་སྐབས་ལ་རེད་བ་རྣམ་འགྲེལ་གྱི་སྐབས་ལ་ཡིན་ན་ང་ཚོ་གཅིག་རྩོད་པ་རྩོད་ཀྱི་ཡོད་རེད་བ། དེ་འདྲ་ཡིན་པ་ཡིན་དུས་ངས་ཚོད་དཔག་བྱས་ན། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་གཞི་ཡིན་ན། རང་འབྲས་ནས་མྱུག་སྐྱེད་པས་ཁྱབ་དགོས་ཡོད་རེད་བ། སྐྱེད་པར་བྱེད་པས་ཁྱབ་དགོས་ཡོད་རེད། རང་འབྲས་ནས་མྱུག་སྐྱེད་པར་བྱེད་པས་ཁྱབ་པའི་ཕྱིར་ཏེ་རང་འབྲས་ནས་མྱུག་གི་རྒྱུ་ཡིན་པས་ཁྱབ་པའི་ཕྱིར་ཟེར་ནས་ལབ་ཡོང་དུས་འདི་བྱེད་པ་པོ་ལ་ཡོད་པའི་བྱ་བའི་གི་ཐོག་ནས་བསམ་བློ་བཏང་བ་རེད།

ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་གཞི་ཡིན་ན་རང་འབྲས་ནས་མྱུག་སྐྱེད་པས་མ་ཁྱབ་པས་ཞེས་ནས་བྱ་བའི་ཡུལ་ལ་ཡོད་པའི་བྱ་བའི་གི་ཐོག་ནས་བསམ་བློ་བཏང་ཡོང་ན། བྱེད་པ་པོ་ལ་ཡོད་པའི་བྱ་བ་འདི་ཁ་སོར་རྒྱུ་དང་འབྲེལ་བ་ཆེ་ནི་ཡོག་མ་རེད། རེད་བ། དེ་འདྲའི་ཡིན་པ་ཡིན་ཙང་ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་གཞི་ཡིན་ན་རང་འབྲས་ནས་མྱུག་སྐྱེད་པས་མ་ཁྱབ་པའི་གཞི་དེ་ད་དེ་ལ། གལ་ཆེ་བ་སྲིད་གི་རེད་བ། འོ་དེ་འདྲའི་ཅིག་ཆགས་ཡོག་རེད། གོ་དོན་དེ་དང་མཐུན་པ་བྱས་ནས་དེ་སྔོན་ལ་ངས་ངོ་སྤྲོད་ཅིག་ཞུས་ཟིན་པ་ཡིན། ཨ་ནེ་ང་ཚོ་རྗེ་ཙོང་ཁ་པ་ཆེན་པོའི་གི་ལེགས་བཤད་གསེར་གྱི་ཕྲེང་བའི་གི་ནང་ལོགས་ལ་ཡང་འདི་གི་སྐོར་ལ་གསལ་བཤད་བྱས་ཡོད་རེད། འོ་ན་སངས་རྒྱས་ལ་འདོད་པ་ཡོད་པར་འགྱུར་ལ་དེ་ལྟ་ན་དེ་རྟོག་པ་ཡིན་པས་མི་རིགས་ཤེ་ན་དེ་ལ་ཉེས་དེ་ཡང་དེ་ཡང་ཉེས་པ་མེད་དེ། ཟླ་འོད་ལས་འོ་ན་དོན་དུ་གཉེར་བའི་རྣམ་པར་རྟོག་པ་དང་ལྷན་ཅིག་རྒྱུ་བའི་སེམས་ནི་བཅོམ་ལྡན་འདས་ལ་ཇི་ལྟར་འབྱུང་ཞེ་ན་བདེན་ཏེ། དོན་དུ་གཉེར་བ་ནི་དོན་དུ་གཉེར་བར་བྱེད་པའམ་དོན་དུ་གཉེར་བར་བྱེད་པ་ཅན་གྱི་བྱེད་པ་པོའི་ཆོས་ཏེ་ཇི་ལྟར་རིགས་པར་སྔོན་གྱི་སེམས་སོ་སོ་བ་རྣམས་སོ་ལབ་ནི་བྱེད་པ་པོ་ལ་ཡོད་པའི་བྱ་བའི་སྒོ་དེ་བཤད། རེད་དོན་དུ་གཉེར་བར་བྱ་བ་ཉིད་དང་འདོད་པར་བྱ་བ་ཉིད་ནི་ལས་ཀྱི་ཆོས་ཏེ་མཆོག་གི་སེམས་སོ་ལབ་འོང་དུས་བྱ་བའི་ཡུལ་ལ་ཡོད་པའི་བྱ་བ། རེད་ལས་ཀྱི་ཆོས་ཟེར་དུས་བྱ་བའི་ཡུལ་ལ་ཡོད་པའི་བྱ་བ། དེའི་ཕྱིར་བཅོམ་ལྡན་འདས་ལ་དོན་དུ་གཉེར་བའི་སེམས་ཀྱི་རྣམ་པར་རྟོག་པ་ནི་རྣམ་པར་རྟོག་པ་མེད་པ་ཉིད་དོ་ཅེས་ནས་ལབ་ཡོང་དུས་ད་གོང་གི་དོགས་པ་ཅིག་སླེབས་པ་རེད་བ་སེམས་བསྐྱེད་ཀྱི་སྐབས་ལ་ཨ་ནི་བས་གདབ། སེམས་བསྐྱེད་ཡིན་ན་འདུན་པ་གཉིས་ལྡན་ཡིན་དགོས་རེད་ཟེར་ནས་གསུངས་ཡོང་དུས་ཨ་ནི་སངས་རྒྱས་ལ་ཡང་ཨ་ནི་དོན་དུ་གཉེར་བའི་བློ་དེ་ཡོད་མ་རེད་བ། དོན་དུ་གཉེར་བའི་བློ་ཟེར་ཡ་དེ་འདོད་པ་ཅིག་ལ་གོ་གི་རེད་འདོད་པ་ཟེར་མཁན་དེ་རྟོག་པ་རེད་ཨ་ནི་སངས་རྒྱས་ལ་རྟོག་པ་མ་མངའ་བ་ཡིན་ཙང་དེ་ག་འདྲ་རེད་ཟེར་ནས་ལབ་འོང་དུས་དོན་དུ་གཉེར་ཟེར་མཁན་དེ་ལ་ཡང་ད་གཟུགས་མ་འགྱུར་བ་ཡིན་ཙང་ཁོ་ལ་ཡི་གེ་འགྱུར་བ་འགྲོ་གི་ཡོད་མ་རེད་བ། དེ་འདྲ་ཡིན་ཙང་དོན་དུ་གཉེར་བར་བྱེད་པ་ཟེར་ཡ་དང་དོན་དུ་གཉེར་བར་བྱ་བ་ཟེར་ཡ་གཉིས་ཡོད་རེད། དོན་དུ་གཉེར་བར་བྱེད་པ་ཅན་དེ་སངས་རྒྱས་འཕགས་པའི་ཆོས་ལ་ཡོད་རེད་པས་ལབ་ན་ཡོད་མ་རེད་འདི་སློབ་པ་ལམ་གྱི་གནས་སྐབས་ཀྱི་སྐད་ཆ་རེད། དོན་དུ་གཉེར་བར་བྱ་བ་ཟེར་ཡ་ཅིག་དང་འདོད་པར་བྱ་བ་ཟེར་ཡ་དེ་སངས་རྒྱས་འཕགས་པ་ལ་ཡོད་རེད། དེ་འདྲ་ཡིན་ཙང་སངས་རྒྱས་འཕགས་པ་ལ་ཡང་དོན་དུ་གཉེར་བར་བྱེད་པ་དེ་ཡོད་སོང་ན་ད་རྟོག་པ་ཡོད་མཁན་ཆགས་འགྲོ་གི་རེད་དེ། དེ་ཡོད་མ་རེད་སངས་རྒྱས་འཕགས་པ་ལ་དོན་དུ་གཉེར་བར་བྱ་བ་དང་འདོད་པར་བྱ་བ་མ་གཏོགས་ནི་རྣམ་པར་རྟོག་པ་དེ་ཡོད་མ་རེད་ཅེས་ནས་གསུངས་ཡོང་དུས་སངས་རྒྱས་འཕགས་པ་ལ་དོན་དུ་གཉེར་བ་སངས་རྒྱས་འཕགས་པས་ཐར་པ་དོན་དུ་གཉེར་གི་རེད་པས་ལབ་འོང་དུས་གོ་རྒྱུ་གཉིས་སླེབས་འདྲ་པོ་ཅིག། སངས་རྒྱས་འཕགས་པས་ཐར་པ་དོན་དུ་གཉེར་བར་བྱེད་ཀྱི་རེད་པས་ལབ་ན།

ད་ང་ཚོ་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡས་དེ་དེ་འདྲས་ཅིག་བཞག་རྒྱུ་རེད་པས། གལ་སྲིད་དེ་འདྲས་ཀྱི་བྱས་བཞག་ད་ང་ཚོ་ནམ་རྒྱུན་ཡིན་ན་ཁྱེད་རྣམ་པ་ཚོས་མཁྱེན་གི་རེད་པ་དེ་དག་ཚང་མའི་ཡོངས་གྲགས་རེད། དཔེར་ན་ཡི་གེ་འབྲི་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན། ཡི་གེ་འབྲི་ཟེར་ཡོང་དུས་ཙམ་པ་ལ། སྨྱུ་གུ་དང་ལག་པ་འགུལ་སྐྱོད་བཏང་བསྡད་པའི་དེ་གི་རྣམ་པ་དེ་ལ་ཡང

དཔེ་འདྲ་བོ་ཆ་བཞག་པ་ཡིན་ན། དཔེར་ན། ཡི་གེ་འབྲི་ལྟ་བུ་ཅིག་ལ་ཆ་མཚོན་ཡོང་དུས། སྨྱུ་གུ་འགྱུར་བ་འགྲོ་བསྡད་པའི་ཀྱི་རྣམ་པ་གཅིག་ལ་བྱེད་པ་པོ་ལ་ཡོད་པའི་བྱ་བ། ཤོག་གུ་གི་ངོས་སུ་ལ་ཡང་ཡི་གེའི་རྣམ་པ་འབུར་ཅིག་ནི་འགྱུར་བ་འགྲོ་བསྡད་ཡ་གཅིག་ལ་ཡང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་གྱི་ཡོད་རེད། རེད་བ། ད་ག་ནང་བཞིན་གྱི་དཔེར་ན་ཆ་བཞག་པ་ཡིན་ན་ཁ་ལག་ཟ་བ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་ཡང། ད་ག་ནང་བཞིན་གྱི་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ། དེ་འདྲའི་བྱས་ནས་ད་ལོགས་ཀ་ལོགས་ཀ་ཡོད་པ་ཡིན་ན། ད་དེ་གས་དེ་བྱ་བའི་ཡུལ་དེ་ཚང་མ་ལོ་དངོས་པོ་དང་འདུས་བྱས་ཆགས་བསྡད་ཡོད་དུས་ཁོ་ལ་འགྱུར་བ་འགྲོ་ཡ་གཅིག་མཐོང་ཡ་ཡོད་རེད་པ། ད་ཡིན་ན་ཡང་ད་བྱ་བའི་ཡུལ་རྟག་པ་ཡིན་པའི་རིགས་ཡོད་རེད་པ། ད་བྱ་བའི་ཡུལ་རྟག་པ་ཡིན་པའི་རིགས་དེ་གས་དེ་ལ་ཨ་ནི་ག་འདྲའི་བཞག་གི་རེད་ཟེར་ནས་ལབ་ཡོང་དུས། ད།

ད་དེ་དུས་ཀྱི་སྐབས་ལ། ཕ་གིའི་བྱེད་པ་པོ་གི་ངོས་ཀྱི་རྩོལ་བ་དང་སྟོང་ཉིད་སྒོམ་ཡས་ཀྱི་རྩོལ་བ་དེ་ཚོ་གྲས་ལ་བྱེད་པ་པོ་ལ་ཡོད་པའི་བྱ་བ་ཟེར་ནས་བཞག་གི་ཡོད་པ་དེ་འདྲ་བ་བྱེད། ད་ཡིན་ན་ཡང། དེ་གི་བྱ་བའི་ཡུལ་དེ་ག་རེ་བཞག་གི་རེད་བྱ་བྱེད་ལས་གསུམ་ནང་ནས་ལས་དེ་ག་རེ་བཞག་གི་རེད་ལབ་ཡོང་དུས། དེ་འདྲ་བའི་ལས་དེ་སྟོང་པ་ཉིད་མ་གཏོགས་བཞག་ས་ཡོད་མ་རེད། དེ་འདྲའི་གི་སྟོང་པ་ཉིད་དེ་ལ་བཞག་པ་ཡིན་ན་དེ་འདྲ་བའི་སྟོང་པ་ཉིད་དེ་ལ་ཡང་ཨ་ནི་འགྱུར་བ་འགྲོ་ཡ་ཡོད་རེད་པས། སྟོང་པ་ཉིད་ཀྱི་ངོས་ནས་ཨ་ནི་འགྱུར་བ་འགྲོ་ཡ་ཡོད་རེད་པས། དེ་འདྲ་ཡིན་པ་ཡིན་ཙང་ད་དེ། བྱང་ཆུབ་སེམས་དཔས་སྟོང་ཉིད་སྟོང་པ་ཉིད་རྟོགས་ཟེར་ཡ་འདྲ་བོ་འདུག་བ་དེ་འདྲའི་ལབ་ཡོང་དུས་དེ་གས་དེ་ལ་སྟོང་པ་ཉིད་ཨ་ནི་བཞག་ས་རག་འོ་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་བཞག་ས་རག་མི་འདུག། ད་ག་ནང་བཞིན་གྱི་སྟོང་ཉིད་རྟོགས་ནམ་མཁའ་ལ་ལྟ་བདག་མེད་བསྒོམ་བདག་མེད་དེ་སྟོང་ཉིད་ལ་དཔྱད་ཟེར་ཡ་འདྲ་བོ་དེ་ཚོ་གྲས་དེ་ལ་ད་བྱ་བའི་ཡུལ་ལ་ཡོད་པའི་བྱ་བ་དེ་བཞག་ས་རག་མི་འདུག་བ། འོ་དེ་འདྲའི་ལ་འོན་ཏེ་རྒྱུ་མཚན་འདི་དག་ལ་བརྟེན་ནས་བྱ་བྱེད་ལས་གསུམ་གྱི་ནང་གི་བྱ་བ་དེ་གཙོ་ཆེར་བྱེད་པ་པོ་ལ་ཡོད་པའི་ལས་སམ་བྱ་བ་ཉིད་ལ་འཇོག་དགོས་པ་འདྲ་སྟེ། གཞན་དུ་ན་སྟོང་པ་ཉིད་ལ་དམིགས་ནམ་མཁའ་ལ་ལྟ་བདག་མེད་བསྒོམ་བདེན་མེད་ལ་དཔྱོད་པར་བྱེད་ལྟ་བུ་མང་པོ་ཞིག་གིས་བྱ་ཡུལ་རྟག་པ་ཡིན་པས་དེ་དང་འབྲེལ་བའི་བྱ་ལས་ཀྱང་རྟག་པ་ལས་འོས་མེད་སྟབས་དེ་དག་ཀྱང་བྱ་བ་རང་མཚན་པར་ཁས་ལེན་དགོས་པར་འགྱུར་རོ། དེ་འདྲ་ཡིན་པ་ཡིན་ཙང་དེས་ན་བྱ་བྱེད་ལས་གསུམ་གྱི་ནང་གི་བྱ་བ་འདུས་བྱས་ཡིན་དགོས་པ་དང་གཅིག། རྟག་པ་ལ་དུས་གསུམ་གྱི་དབྱེ་བ་མི་འཐད་པ་དང་གཉིས། བྱ་ཡུལ་དང་བྱ་ཡུལ་རྟག་པ་དང་འབྲེལ་བའི་བྱ་བ་རྣམས་རྟག་པ་ཡིན་དགོས་པ་དང་གསུམ་སྟེ་རྒྱུ་མཚན་དེ་དག་ལ་དཔགས་ན་བྱ་ཡུལ་རྟག་པ་ལ་ཡོད་པའི་བྱ་ལས་སམ་བྱ་བ་རྣམས་བྱ་བ་བཏགས་པ་བ་ཙམ་ལས་བྱ་བྱེད་ལས་གསུམ་དུ་ཕྱེ་བའི་བྱ་བ་དངོས་མིན་ནོ་ཞེས་སྨྲ་དགོས་པར་སེམས་ཏེ་ད་དུང་ཡང་ཤིན་ཏུ་དཔྱད་པར་བྱ་དགོས་སོ་ཞེས་ནི་ད་རྒན་རྒན་བེ་རི་མཆོག་གིས་དེ་འདྲའི་ཅིག་གསུངས་ཡོད་རེད་ད་དེ་གས་དེ་ང་ཚོ་དཔྱད་པ་བྱེད་ཡག་གི་གཞི་རེད་བ། གང་བྱེད་དོགས་པ་དེ་དེ་སླེབས་ཀྱི་ཡོད་རེད་ད། ཡུལ་རྟག་བྱ་བའི་ཡུལ་རྟག་པ་ཡིན་ངེས་དུ་སོ་བྲལ། ཨ་འདི་ག་འདྲའི་ཆགས་ཀྱི་ཡོད་རེད་ཟེར་བྱས་ནས་དེ་རེད། ད་ཨ་ནི་དེ་ནང་བཞིན་གྱི་ཨ་ད་ལྟ་ཨ་ལགས་དོར་ཞི་རིན་པོ་ཆེ་གི་བྱ་ཚིག་ལ་དཔྱོད་པ་རིག་པའི་གྲུ་འཛིན་གྱི་ནང་ལོགས་ལ་ཡང། བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་བའི་དེ་རྟོགས་ཚུལ་མི་འདྲ་བ་ཅིག་བཤད་ཡོད་རེད། དེ་ཡང་ལུས་ཚོད་དེ་རྟོགས་ཚུལ་མི་འདྲ་བ་ཡིན་ཙང་ངས་དེ་ངོ་སྤྲོད་བྱས་ན་བསམ་བྱུང། ཤིང་གཅོད་པའི་བྱ་བ་ལ་དཔེ་བཞག་ན་ཤིང་གཅོད་པའི་གནས་སྐབས་དེར་ཤིང་མཁན་གྱིས་ལག་པ་འགུལ་བ་དང་ལག་པས་ཀྱི་སྟ་རེ་འཕྱར་ནས་ཤིང་ཐོག་ཏུ་བརྒྱབ་པ་ལས་ལོགས་སུ་བྱ་བ་མེད། སྟ་རེའི་ཁ་མཚམས་ཀྱི་ཤིང་ལ་ཤུལ་དོད་ཅིང། ཤུལ་ཇེ་ཆེར་ཇེ་ཆེར་སོང་ནས་ཤིང་ཆད་པ་སོགས་ཤིང་གཅོད་པའི་བྱ་བ་མིན་པའི་རྒྱུ་མཚན་གོང་དུ་བཤད་ཟིན་ལ། འཇིག་རྟེན་གྲགས་ཚོད་ལ་ཡང་དེ་ལ་ཤིང་གཅོད་པའི་བྱ་བ་མི་ཟེར་རོ། ཡང་མིག་གིས་གཟུགས་ལ་བལྟ་བའི་བྱ་བ་ལྟ་བུར་མཚོན་ན་པ་ཡིན་ན་ཡང། བྱ་བ་མིག་གིས་བལྟ་བ་དེ་ལས་གཞན་མེད། ཨ་ནི་བྱ་བའི་གི་ལས་ཡོད་པས་བལྟ་བྱའི་གཟུགས་ཀྱི་སྟེང་ན་ཡང་བྱ་བ་ཡོད་དོ་ཟེར་ན་མིག་གིས་ནམ་མཁའ་ལ་ལྟ་བའི་ཚེ་ནམ་མཁའ་ལ་བྱ་བ་ཡོད་པ་དང་རྒྱུ་མཚན་དེ་དང་མཚུངས་པའི་ཕྱིར། མིག་གིས་ནམ་མཁའ་ལ་ལྟ་བའི་ཚེ་ནམ་མཁའ་ལ་ཡང་བྱ་བ་ཡོད་ཟེར་ན་ནམ་མཁའ་དོན་བྱེད་ནི་མི་ནུས་པ་ཡིན་པའི་ཕྱིར་ཏེ་དངོས་མེད་ཡིན་པའི་ཕྱིར་ཅེས་ནི་ནམ་མཁའ་ལ་ད་བྱ་བ་ཡོད་པར་ཐལ་འགྲོ་གི་རེད་ཟེར་ཏེ་ད་གིན་གོང་ལ་ཡང། ཨ་ནི་བྱང་ཆུབ་སེམས་དཔའི་གི་སྟོང་པ་ཉིད་ལ་མཉམ་པར་བཞག་སྟོང་ཉིད་རྟོགས་བདག་མེད་བསྒོམ།

འཐབ་པ་ལ་སོགས་པའི་བྱེད་པའི་གི་ཕྱོགས་དང་བྱ་བའི་ཡུལ་གྱི་ཕྱོགས་གཉིས་ཀ་ཡོད་པས་ན་གཉིས་ཀ་ན་བྱ་བ་ཡོད་པ་མངོན་སུམ་དུ་གྲུབ་པས་འཁྱུད་པར་བྱེད་འཁྱུད་པར་བྱ། འཇུ་བར་བྱེད་འཇུ་བར་བྱ། འཐབ་པར་བྱེད་འཐབ་པར་བྱ། ལྟ་བུ་སོགས་བྱ་ལས་དང་བྱེད་ལས་མཚོན་པའི་སྒྲ་དང་ཡིག་གཟུགས་ཀྱི་སྟེང་ནས་ཁྱད་པར་མེད་པས། ཨ་ནི་བྱ་ལས་དང་བྱེད་ལས་སོ་སོར་འབྱེད་དགོས་དོན་ཡང་མེད་སྙམ་མོ་ཞེས་བྱས་ནས། ཨ་ལགས་དོར་ཞི་རིན་པོ་ཆེ་གིས་ད་དགོངས་པ་བཞེས་ཡ་དེ་ལ་ཡིན་ན། ད་ང་ཚོ་ཨིན་ཇི་ནང་ལོགས་ལ་དེའི་སྔོན་ལ་ངས་ངོ་སྤྲོད་ཞུས་པ་ཡིན་པ Reciprocal Verb བྱས་ཏེ་ཨ་དེ་བྱ་བ་གཉིས་ཡིན་གཅིག་མིན་གཅིག་མཉམ་དུ་བྱེད་དགོས་ཡ་ཞིག་དཔེར་ན་འཁྱུད་པ་ཟེར་ཡོང་དུས། བྱེད་པ་པོ་ཡི་ངོས་ནས་དང་བྱ་བའི་ཡུལ་གྱི་ངོས་ནས་གཉིས་ཀ་གི་ནང་ལོགས་ནས་བྱེད་དགོས་ཡ་བྱ་བ་ཅིག་ཡིན་ཙང་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་གཉིས་ཀ་ཡོད་རེད། ལག་པ་འཇུ་བ་ཟེར་དུས་ཙམ་པ་ལ་ལག་འཇུ་བྱེད་པ་ང་ཚོ shake hand ཟེར་བརྗོད་ལ། ལག་འཇུ་བྱེད་པ་ཟེར་ཡ་འདྲ་ཅིག་ཡིན་ན།

བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ནས་གཉིས་བཞག་གི་འདུག་གཉིས་བཞག་པ་ཡིན་ན་ཨ་ལགས་དོར་ཞི་རིན་པོ་ཆེ་གིས་ད་ལྟ་ག་རེ་གསུངས་ཡོད་རེད་ཟེར་ན། བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་མཁན་ཅིག་གལ་སྲིད་བཞག་པ་ཡིན་ན། ད་དཔེར་ན་ཆ་བཞག་པ་ཡིན་ན། ཡི་གེ་འབྲི་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་སྨྱུ་གུ་གཡོ་འགུལ་ཐེབས་བསྡད་པ་སྨྱུ་གུ་འཕྱར་བསྡད་པ་དང་སྨྱུ་གུ་གཡོ་འགུལ་གྱི་རྣམ་པ་དེ་བྱེད་པ་པོ་ལ་ཡོད་པའི་བྱ་བ་བྱས་དེ་ལ་དཀའ་ངལ་མེད་པ་བྱས། ད་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡས་དེ་ག་འདྲའི་བཞག་གི་འདུག་ཟེར་ན་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡས་དེ་ཡ་ཤོག་གུ་གི་ངོས་དེ་ལ་ཡིག་གཟུགས་འགྱུར་བ་འགྲོ་ཡས་དེ་རེད་པ་ད་ང་ཚོ། ཤིང་གཅོད་ནས་ཤིང། སྟ་རེ་གིས་ཤིང་གཅོད་ནས་ཤིང་དུམ་བུ་སོང་བ་ནང་བཞིན་བྱས་ནས་ཡི་གེའི་ངོས་དེ་ལ་ཡི་གེ། འགྱུར་བ་འགྲོ་བསྡད་ཡས་དེ་རེད་པ། ཡིག་གཟུགས་འགྱུར་བ་འགྲོ་བསྡད་ཡས་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་བཞག་གི་ཡོད་རེད་པ། ད་དེ་འདྲ་བ་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡས་དེ་བྱ་བའི་ཡུལ་ངོས་ནས་བྱེད་ཀྱི་ཡོད་མཁན་མ་རེད་གཅིག་བྱས། གཉིས་པ་དེ་ལ་ཡ། ད་དེ་བྱེད་མེད་ལས་ཚིག་ཆགས་བསྡད་རེད་དེ་ཤིང་བཅད་པའི་འབྲས་བུ་རེད་མ་གཏོགས་ཨ་ནི་པད་དང་ཡི་གེ་བྲི་བའི་འབྲས་བུ་རེད་ཤིང་བཅད་པའི་འབྲས་བུ་རེད་བྱ་བ་བསྒྲུབ་པའི་འབྲས་བུ་རེད། བྱེད་པ་པོ་ལ་ཡོད་པའི་བྱ་བ་དེ་གི་འབྲས་བུ་རེད་མ་གཏོགས་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཅིག་མ་རེད། དེ་ཤིང་གཅོད་པའི་བྱ་བ་མ་རེད་ཡི་གེ་འབྲི་བའི་བྱ་བ་མ་རེད་ཨ་ནི་ཨ་ནི་ག་རེ་ཟེར་དགོས་རེད་ལམ་བསྒོམ་པའི་འབྲས་བུ་གི་ཨ་ནི་ག་རེ་ཟེར་དགོས་རེད་བྱ་བ་མ་རེད་དེ་བསྒོམ་པའི་འབྲས་བུ་རེད་བཅད་པའི་འབྲས་བུ་རེད་བྲི་བའི་འབྲས་བུ་རེད། མགོ་ཚོད་ཀྱི་འདུག་པ། འོ་དེ་འདྲས་ཡིན་དུས། དེ་འདྲས་ཡིན་པ་ཡིན་དུས་ད་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་མཁན་དེ་གཅིག་འཐད་ཀྱི་མི་འདུག་གཅིག་བྱས། གཉིས་པ་དེ་ལ་ཡིན་ན་དེ་འདྲ་བའི་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་མཁན་དེ་ག་རེ་བྱས་ནས་འཐད་ཀྱི་ཡོད་མ་རེད་ཟེར་ལབ་པ་ཡིན་ན། དེ་འདྲ་བ་དེ། བྱེད་མེད་ལས་ཚིག་ཆགས་འགྲོ་གི་རེད། ཡི་གེ་འགྱུར་བ་འགྲོ་བསྡད་ཡག་དང་ཤིང་དུམ་བུ་ཆད་འགྲོ་ཡག་དེ་ཚོ་བྱེད་མེད་ལས་ཚིག་རེད། དེ་འདྲ་བའི་ཨ་ནི། བྱ་བའི་ཡུལ་ལ་ཡོད་པའི་བྱ་བ་དེ། བྱེད་མེད་ལས་ཚིག་ཆགས་འགྲོ་དུས་ད་ལྟ་ང་ཚོ་བྱ་བྱེད་ལས་གསུམ་གྱི་རྣམ་གཞག་བཤད་ཡོང་དུས། བྱེད་འབྲེལ་ལས་ཚིག་གི་རྣམ་གཞག་བྱས་ནས་བཤད་གི་ཡོད་རེད་བ། དེ་གི་ཏག་ཏག་ཅིག་བསྡད་གི་མི་འདུག། དེ་འདྲ་བྱས་ནས་བསམ་བློ་ཅིག་བཏང་བ་རེད། ད་ཡང་བསམ་བློ་གཞན་པ་ཅིག་གི་ཐོག་ནས་ད་འཐད་ཀྱི་མི་འདུག་ཟེར་བསྡད་ཡ་དེ་ཚོ་དགོངས་པ་ཅིག་གང་འདྲ་ཅིག་བཤད་གི་ཡོད་རེད་ཟེར་དུས་ཙམ་པ་ལ་ད་འདུས་བྱས་ཀྱི་ཆོས་དེ་ཚོ་ལ་ད་འགྲིག་གི་འདུག་ཡིན་ན་ཡང་སྟོང་ཉིད་རྟོགས་བདག་མེད་སྒོམ། ཨ་ནི་ག་རེ་ཟེར་དགོས་རེད། བདེན་མེད་ལ་དཔྱད་པར་བྱེད་ཟེར་བ་འདྲ་པོ་བྱས་ལ་ཆ་མཚོན་པ་ཡིན་ན་དེ་བྱ་བའི་བྱ་བའི་ཡུལ་གྱི་ངོས་ནས་བྱ་བ་གང་ཡང་བྱེད་ཀྱི་ཡོད་མ་རེད་པ། རྒྱུ་མཚན་ག་རེ་རེད་ཟེར་ན་བྱ་བའི་ཡུལ་དེ་རྟག་པ་རེད་པ། རྟག་པའི་ངོས་ནས་བྱ་བ་དང་རྟག་པ་ལ་ཡང་དུས་གསུམ་གྱི་རྣམ་བཞག་དེ་འདྲ་བཤད་ཡ་དེ་འདྲའི་བྱ་བ་བྱེད་པའི་དུས་གསུམ་གྱི་རྣམ་བཞག་བཤད་ཡ་ཁག་པོ་རེད་ཟེར་བྱས་ནས་དེ་སོང་རེད། ད་འདི་གི་བསམ་བློ་གཏང་ས་དེ་དེ་འདྲའི་རེད་ད། ཡིན་ན་ཡང་དེ་མཐའ་གཅིག་ཏུ་ངེས་པ་གང་ཡང་ཡོད་མ་རེད་པ་དཔྱད་པ་བྱེད་ཡ་གི་གཞི་འདྲ་པོ་ཅིག་ངས་ཞུ་གི་ཡོད། ད་དེ་ཡིན་དུས་ཙམ་པ་ལ་ད་ངའི་ངོས་ནས་ག་རེ་བསམ་གྱི་འདུག་ལབ་པ་ཡིན་ན།

བྱ་བའི་ཡུལ་གྱི་ངོས་ནས་བྱ་བ་བྱེད་དགོས་ཀྱི་ཡོད་མ་རེད། བྱ་བའི་ཡུལ་གྱི་ངོས་ནས་བྱ་བ་བྱེད་པ་ཅིག་བཤད་ཀྱི་ཡོད་མ་རེད། དེ་ལ་ག་རེ་ལབ་པ་རེད་ཟེར་ན། བྱ་བའི་ཡུལ་ལ་ཡོད་པའི་བྱ་བ། བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡ་དེ་ཚིག་ག་རེ་ཡར་བསྡུ་བྱ་རེད་ཟེར་ན། བྱ་བའི་ཡུལ་གྱི་སྟེང་ལ་སྣང་དུ་རུང་བའམ་བྱ་བའི་ཡུལ་གྱི་སྟེང་ལ་ད་ང་ཚོ་སྣང་དུ་རུང་བའི་བྱ་བ་ཅིག་ལ་ཡ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་གྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་དཔེར་ན་ཆ་བཞག་པ་ཡིན་ནའང་དཔེར་ན་ཡི་གེ་བྲིས་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་སྨྱུ་གུ་འདེགས་འཇོག་བྱས་བསྡད་ཡ་དེ་བྱེད་པ་པོ་ལ་ཡོད་པའི་བྱ་བ་བྱས། ཡི་ཤུ་གུ་གི་སྟེང་དུ་ལ་ཡིག་གཟུགས་འགྱུར་བ་འགྲོ་བསྡད་ཡ་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་རེད་བ། དེ་ཤུ་གུའི་ངོས་ནས་བྱ་བ་བྱས་པ་ཅིག་མ་རེད་བ། ཤུ་གུའི་ངོས་ལ་མཐོང་རྒྱུ་ཡོད་པའི་བྱ་བ། ཤུ་གུ་གི་བྱ་བའི་ཡུལ་ཤུ་གུ་གི་ངོས་ལ་སྣང་དུ་རུང་བའི་བྱ་བ། འོ་དེ་འདྲ་ཅིག་ལ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་གྱི་ཡོད་རེད་བསམ་འདུག། དེ་འདྲ་ཡིན་པ་ཡིན་དུས་སྟོང་ཉིད་རྟོགས་ཟེར་ཡ་འདྲ་པོ་དང་བདག་མེད་སྒོམ་ཟེར་ཡ་འདྲ་པོ་ཅིག་ལ་ཆ་མཚོན་པ་ཡིན་ན་ཡང། ཨ་ནི་ག་རེ་ཟེར་དགོས་རེད་བས་བྱེད་པ་པོ་ལ་ཡོད་པའི་གི་བྱ་བ་དེ་རྩོལ་བ་དེ་བྱས། བྱ་བའི་ཡུལ་ལ་ཡོད་པའི་གི་བྱ་བ་དེ་ག་རེ་རེད་ཟེར་ན་ཙམ་པ་ལ། སྟོང་ཉིད་ཀྱི་ངོས་སྟོང་ཉིད་དེ་ཤེས་པ་དེ་ལ་ཟེར་དགོས་རེད་བ་སྟོང་ཉིད་དེ་ཡུལ་ཅན་གྱི་བློ་དེ་ལ་ཡང་སྣང་དུ་རུང་བ། སྟོང་ཉིད་དེ་ཡུལ་ཅན་དེ་ལ་ཡང་ཤར་བ། སྟོང་ཉིད་དེ་ཡུལ་ཅན་དེའི་གི་ཡུལ་དུ་གྱུར་པ། འོ་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་སྟོང་ཉིད་བསྒོམ་པར་བྱ་བ། འོ་དེ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་དེ་ཆགས་ཀྱི་ཡོད་རེད་བསམ་དགོས་རེད། དེ་འདྲ་ཡིན་ཙང་སྟོང་ཉིད་སྒོམ་པར་བྱེད། སྟོང་ཉིད་བསྒོམ་པར་བྱ། ལབ་ཡོང་དུས་ཙམ་པ་ལ། བྱེད་པ་པོ་ཡིས་སྟོང་ཉིད་སྒོམ་པར་བྱེད་བློ་བཟང་གིས་མ་རེད་བ་བྱང་ཆུབ་སེམས་དཔས་སྟོང་ཉིད་སྒོམ་པར་བྱེད། རེད་བ། སྟོང་ཉིད་བསྒོམ་པར་བྱ། བྱས་ནས་ལབ་ཡོང་དུས་སྟོང་ཉིད་བསྒོམ་པར་བྱ། བྱང་ཆུབ་སེམས་དཔས་སྟོང་ཉིད་བསྒོམ་པར་བྱ། འོ་དེ་འདྲ་བྱས་ནས་ལབ་ཡོང་དུས་སྟོང་ཉིད་བསྒོམ་པར་བྱ། ལ་ཡོང་དུས་བརྩམས་པ་ལ། སྟོང་ཉིད་ཀྱི་ངོས་ནས་སྟོང་ཉིད་ཀྱིས་སྟོང་ཉིད་བསྒོམ་པར་བྱ་ཡ་ཅིག་ལབ་གི་ཡོད་མ་རེད། སྟོང་ཉིད་བསྒོམ་པར་བྱ་བ་ལབ་ཡོང་དུས་ཙམ་པ་ལ་བྱ་བའི་ཡུལ་དེ་ག་རེ་རེད་ཟེར་ན་སྟོང་ཉིད་རེད། བསྒོམ་པར་བྱ་བ་དེ་ག་རེ་ཟེར་ན་དེ་འདྲ་བའི་ཡུལ་སྟོང་ཉིད་དེ་ཡུལ་ཅན་གྱི་བློ་ལ་གི་ཡུལ་དུ་བྱས་པ་ཡུལ་ཅན་གྱི་བློ་ལ་སྣང་བ་ཡུལ་ཅན་གྱི་བློ་ལ་ཤར་བ། འོ་དེ་འདྲ་ཅིག་ལ་ཡང་སྟོང་ཉིད་བསྒོམ་པར་བྱ་བ། དེ་འདྲ་ལབ་ཡོང་ན། ད། གཅིག་གི་ག་རེ་ཟེར་དགོས་རེད། ད་ལྟ་ང་ཚོ་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་དེ་བྱ་བའི་ཡུལ་ལ་ཨ་ནི་དུས་གསུམ་ཆར་འགྲོ་བྱ་བའི་ཡུལ་རྟག་པ་མ་རེད་བས་ཟེར་ཏེ་དཔྱད་པ་དེ་འདྲ་ཅིག་ཨེ་ཡིན་ནམ་མ་ཡིན་ནམ་བསམ་གྱི་འདུག་བྱས་ངའི་བསམ་པར་ན་བྱ་བའི་ཡུལ་གྱི་ངོས་ལ་མཐོང་རྒྱུ་ཡོད་པ། བྱེད་པ་པོའི་ངོས་ལ་མཐོང་རྒྱུ་ཡོད་པའི་བྱ་བ། འོ་དེ་འདྲ་ཅིག་གཉིས་ཀྱི་སྟེང་ནས་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་མཁན་དེ་དེ་འདྲ་བཞག་དགོས་རེད་བསམ་གྱི་འདུག

དེ་བྱ་བ་བྱེད་པའི་འབྲས་བུ་ཆགས་ཀྱི་འདུག་ཟེར་ཐལ་བ། ད་ག་ནང་བཞིན་གྱི་བྱ་བའི་ཡུལ་རྟག་པ་ཡིན་ངེས་འདུག་ཟེར་དེ་ལ་ག་རེ་བྱེད་ཀྱི་ནམ་མཁའ་ལ་ལྟ་བ་དང་སྟོང་ཉིད་བསྒོམ་པ་དང་བདག་མེད་བསྒོམ་པ་ཟེར་ཡ་འདྲ་པོ་འདུག་ཟེར་དེ་ལ་ག་རེ་བྱེད་ཀྱི་ཡིན་ཟེར་ཡ་ཐལ་བ་དེ་འདྲའི་ཡི་ཐོག་ནས་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་བཞག་ཡ་དེ་ཁག་པོ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། མང་པོ་ཞེ་པོ་ཅིག་གིས་བྱ་བ་ཟེར་མཁན་དེ་ངོ་མ་དེ་བྱེད་པ་པོ་ལ་ཡོད་པའི་བྱ་བ་དེ་ལ་བཞག་རྒྱུ་རེད་མ་གཏོགས་བྱ་བའི་ཡུལ་ལ་ཡོད་པའི་བྱ་བ་དེ་བྱ་བ་བཏགས་པ་བ་རེད་ཟེར་ཡ་འདྲ་པོ་དེ་འདྲ་བཤད་དགོས་ཡ་དང། དེ་འདྲའི་གི་རྙོག་དྲ་ཅིག་སླེབས་བསྡད་ཡོད་རེད། དེ་ལ་ངས་བསམ་པ་བྱས་པ་ཡིན་ན་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡ་དེ་བྱ་བའི་ཡུལ་གྱི་ངོས་ནས་བྱ་བ་བྱེད་པ་ཅིག་ལ་མ་གོ་ནས་བྱ་བའི་ཡུལ་གྱི་ངོས་ལ་སྣང་དུ་རུང་བའི་བྱ་བ། བྱ་བའི་ཡུལ་གྱི་ངོས་ལ་མཐོང་རྒྱུ་ཡོད་པའི་བྱ་བ་བྱས་ནས་ལབ་ཡོང་ན། དཔེར་ན་སྨྱུ་གུས་ཡི་གེ་བྲི་བ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་རེད་བ། ཡི་གེ་བྲི་བ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན། ཨ་ནི་ག་རེ་ཟེར་དགོས་རེད། སྨྱུ་གུ་འགུལ་སྐྱོད་བཏང་བསྡད་ཡ་དེ་ང་ཚོས་ཕར་བལྟས་ནས་བྱེད་པ་པོ་ཡི་ངོས་ལ་མཐོང་རྒྱུ་ཡོད་བསྡད་པ་དེ་རེད་བ། ད་ཡི་གེ་གི་ཡིག་གཟུགས་དེ་རེད་བ། ཡིག་གཟུགས་དེ་འགྱུར་བ་ཐེབས་ནས་ཡིག་གཟུགས་དེ་འགྱུར་བ་ཐེབས་བསྡད་པའི་སྐབས་དེ་ལ་ཡིན་ན་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་གྱི་ཡོད་རེད་པ། དེ་བྱ་བའི་ཡུལ་ཨ་ནི་ག་རེ་ཟེར་དགོས་རེད། ཡིག་གཟུགས་ཀྱི་ངོས་ནས་ཚུར་བྱ་བ་བྱེད་པ་མ་རེད་བ། ཡིག་གཟུགས་ཀྱི་ངོས་ལ་ང་ཚོས་མཐོང་རྒྱུ་ཡོད་བསྡད་པ་རེད་བ། དེ་འདྲ་ཡིན་ཙང་ཡིག་གཟུགས་ཀྱི་ངོས་ལ་མཐོང་རྒྱུ་ཡོད་བསྡད་པ། ཡིག་གཟུགས་ཀྱི་ངོས་ལ་སྣང་དུ་རུང་བ། ཡིག་གཟུགས་ཀྱི་ངོས་ལ་ཤར་བསྡད་པ། འོ་དེ་འདྲ་ཅིག་ལ་བསམ་བློ་བཏང་ཡོང་ན་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་དེ་དེ་འདྲ་ཅིག་ལ་གོ་ཆོག་གི་རེད་བསམ་ད་ད་དེང་སང་མགོ་རྙོག་པོ་ཆགས་ཀྱི་འདུག་བ་ད་དེ་ཞིབ་ཚགས་པོ་འགྲོ་བའི་སྐད་ཆ་རེད། དེ་འདྲ་ཡིན་ཙང་ཨ་ལགས་དོར་ཞི་རིན་པོ་ཆེ་གིས་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་མཁན་དེ། དེ་འདྲ་ཅིག་ལ་བཞག་ན་འགྲིག་གི་མ་རེད་བྱ་བའི་ཡུལ་ལ་ཡོད་པའི་བྱ་བ་དང་བྱེད་པ་པོ་ལ་ཡོད་པའི་བྱ་བ་དེ་ག་འདྲས་བཞག་གི་རེད་ཟེར་ན། འཐམ་པ་དང་འཇུ་བ་དང་འཐབ་པ་ཟེར་མཁན་དེ་བཞག་དགོས་ཀྱི་རེད་ཟེར་ནས་ད་དེ་འདྲས་གསུངས་རེད་བ། དེ་འདྲས་གསུངས་དགོས་ཡག་གི་མ་རྩ་གནད་འགག་འདྲ་པོ་དེ་ཡང་ད་དཀའ་ངལ་ཅིག་ཡོད་ཙང་དེ་འདྲས་ཆགས་ཀྱི་ཡོད་རེད་བ། འོ་དེ་ཡང།

ད་ནི་འདི་ལ་དོགས་པ་འགྲོ་བ་ཅིག་ག་རེ་ཡོད་ཟེར་ན་འབྲི་བ་པོ་དེ་བྱེད་པ་པོ་གཙོ་བོ་རེད། འབྲི་བྱེད་ཟེར་མཁན་དེ་བྱེད་པ་པོ་ཕལ་པ་རེད་ཟེར་གི་རེད་པཱ། དེ་ཡོངས་གྲགས་ཅིག་རེད་ད་བྱེད་པ་པོ་གཙོ་བོ་དང་ཕལ་པ་ཟེར་དེ་དེ་རྣམ་གཞག་དེ་ཡང་ཏོག་ཙམ་རྙོག་གྲ་ཡོད་རེད། རྙོག་གྲ་ཡོད་པ་ཡིན་དུས་ཁག་ཅིག་གིས་བྱེད་པ་པོ་གཙོ་བོ་དང་ཕལ་པ་ཟེར་མཁན་དེ་ཐ་སྙད་དེ་འགྲིག་གི་མ་རེད་ཟེར་གྱིན། ཉན་ཤུལ་མཁྱེན་རབ་འོད་གསལ་གྱིས་བྱེད་པ་པོ་གཙོ་བོ་དང་ཕལ་པ་ཟེར་དེ་ཐ་སྙད་དེ་འགྲིག་གི་མ་རེད་དཔེར་ན་ཆ་བཞག་པ་ཡིན་ན་ཡི་གེ་བྲི་ལྟ་བུ་དེ་ལ་ཡིན་ན། འབྲི་མཁན་དེ་སློབ་མ་དེ་བྱེད་འབྲི་བྱེད་ཟེར་མཁན་དེ་བྱེད་པ་པོ་ཕལ་པ་དེ་སྨྱུ་གུ་ལ་བཞག་པ་ཡིན་ན་སྨྱུ་གུ་དེ་བྱེད་པ་པོ་ཐལ་འགྲོ་གི་རེད། སྨྱུ་གུ་དེ་བྱེད་པ་པོ་ཐལ་བ་ཡིན་ན་སྨྱུ་གུ་དེ་བྱེད་པ་པོ་མ་རེད་གང་ཡིན་ཟེར་ན་སྨྱུ་གུ་དེ་གང་ཟག་མ་རེད་བ་བྱས་ནས་ཁོང་གི་རྟགས་འཇུག་གི་དེབ་ནང་ལོགས་ལ་དེ་འདྲས་བྱས་ནས་དཔྱད་པ་གནང་འདུག་ག། ཡིན་ན་ཡང་བསམ་བློ་གཟབ་གཟབ་བྱས་ནས་བཏང་བ་ཡིན་ན་འདི་བྱེད་པ་པོ་རེད་ཟེར་གྱི་ཡོད་མ་རེད།

ད་འདི་སུ་བྱས་འདི་སློབ་དཔོན་དེ་གི་མིང་དྲན་མ་སོང་གང་ལྟར་དད་པའི་ས་ལ་གནས་པ་བསྟན་བཅོས་མཐའ་དག་མ་རྙེད་པ་ཡིན་ནའང་རང་དང་མཐུན་པའི་རྣམ་བཤད་བྱས་ཡོད་རེད་ཟེར་ནས་དེ་གསུངས་རེད་བ། དེ་གསུངས་ཡག་གི་ཚིག་དེ་གསེར་ཕྲེང་ནང་ལོགས་ལ་འགྲེལ་བཤད་རྒྱག་ཡོང་དུས་དད་པའི་ས་དེ་ཚོགས་ལམ་ཚོགས་ལམ་ཕལ་པ་ལ་གནས་པ་ཡིན་པས་ཟེར་ནས་ཚོགས་ལམ་ཕལ་པ་ཚོགས་ལམ་དང་ཕྱོགས་མཚུངས་པ་ཚོགས་ལམ་ཧ་ལམ་ཅིག་ཐོབ་མེད་པའི་རྣམ་པ་འདྲ་བོ་ཅིག་བཤད་ཡོད་པ་དེ་འདྲ་ལབ་འོང་དུས་ཚོགས་ལམ་ཕལ་པ་ཟེར་ལབ་འོང་དུས་ཚོགས་ལམ་དང་ཕྱོགས་མཚུངས་པ་འདྲ་བོ་ཅིག་ལ་གོ་གི་ཡོད་རེད། མི་ཕལ་པ་ཟེར་དུས་མི་སྤྱི་བཏང་བ་ལ་གོ་གི་ཡོད། ཡོད་རེད། བྱེད་པ་པོ་ཕལ་པ་ཟེར་དུས་བྱེད་པ་པོ་དང་འདྲ་བ་འདྲ་ཅིག་ལ་གོ་ཡོད་རེད། བྱེད་པ་པོ་དེ་གི་རོགས་པ་འདྲ་བོ་ཅིག་ལ་ཡང་བྱེད་པ་པོ་ཕལ་པ་ཟེར་བྱས་ནས་ལབ་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས། ཡི་གེ་བྲི་ལྟ་བུ་ཅིག་ལ་བྱེད་པ་པོ། གང་ཟག། འབྲི་བྱེད་སྨྱུ་གུ་དེ་བྱེད་པ་པོ་ཕལ་པ་རེད་བྱེད་པ་པོ་ཕལ་པ་དང་བྱེད་པ་གཉིས་དོན་གཅིག་རེད། འོ་དེ་འདྲ་བྱས་ནས་བསམ་བློ་བཏང་འོང་ན་ཡང་བསམ་བློ་བཏང་རྒྱུ་ཡོད་རེད་བསམ་ཐུབ་རེད། འོ་ལ། དེ་རེད། ད་དེ་འདྲས་ཡིན་པ་ཡིན་དུས་ད་ཡིན་ན་ཡང་བྱེད་པ་པོ་ཟེར་མཁན་དེ་ལ་ཡང་བསམ་བློ་བཏང་ས་འདྲ་པོ་ཁ་ཤས་ཅིག་ཡོད་རེད། ང་ཚོས་བརྡ་སྤྲོད་རིག་པའི་གཞུང་ལུགས་ནང་ལོགས་ལ་པ་ན་རོ་པོ་སྦྱར་ཡོང་དུས་ཙམ་པ་ལ་ཡིན་གཅིག་མིན་གཅིག་གང་ཟག་ལ་གོ་དགོས་རེད་བ་ཡང་རེད་མ་རེད་བྱེད་པ་པོ་ལབ་འོང་དུས་ནི་གང་ཟག་ལ་གོ་དགོས་པ་རེད་ཡིན་ན་ཡང། ནང་དོན་རིག་པའི་གཞུང་ལུགས་ནང་ལོགས་ལ། པོ་ཟེར་མཁན་དེ་སྦྱར་འོང་དུས་བྱེད་པ་པོ་ཟེར་མཁན་དེ་གང་ཟག་ལ་ཡིན་གཅིག་མིན་གཅིག་གོ་མི་དགོས་ཡག་སྐབས་མང་པོ་ཡིན་པ། ཡིན་འདུག་ག། དཔེར་ན་ཆ་བཞག་གི་ན་རྣམ་འགྲེལ་གྱི་ནང་ལོགས་ལ་ཁྱད་པར་ལྟོས་པ་བ་དང་ཁྱད་པར་དག་པ་བ་བཤད་པའི་སྐབས་དེ་ལ། བྱེད་པ་པོ་འཕེན་པ་དང་མི་འཕེན་པ་ཟེར་གི་རེད་པ། བྱེད་པ་པོ་ཨནི་འཕེན་པ་དེ་ལ་ཁྱད་པར་ལྟོས་པ་བ་དང་བྱེད་པ་པོ་མི་འཕེན་པ་དེ་ལ་ཁྱད་པར་དག་པ་བ་ཟེར་བས། འོ་དེ་འདྲའི་ཅིག་ལབ་འོང་དུས་དེ་འདྲ་བའི་བྱེད་པ་པོ་དེ་རྒྱུ་ཙམ་ལ་བྱེད་པ་པོ་ལ་གོ་གི་ཡོད་རེད་པ། གཅིག་རེད། དེ་ག་ནང་བཞིན་གྱི་དབུ་མ་གི་ནང་ལོགས་ལ་བྱེད་པ་པོ་ཟེར་མཁན་དེ་རྒྱུ་ལ་གོ་འགྲོ་བ་ཡང་དེ་འདྲ་ཡོད་གི་འདུག་ག་རྒྱུ་དེ་ལ། དཔེར་ན་གལ་ཏེ་ཤིང་དེ་མེ་ཡིན་ན

རེད་བ། དེའི་ནང་ལ་ལས་བྱ་བྱས་ལས་གསུངས་ན་ལ་ལས་བྱས་ཟེར་མཁན་དེ་རེད་ད། འོ་དེ་འདྲའི་བྱས་ནས་བསམ་བློ་བཏང་དགོས་རེད། དེ་འདྲའི་བྱས་ནས་མར་ཅིག་བསམ་བློ་བཏང་འོང་ན་ཟེར་བ། ད། དགོངས་པ་བཞེས་དགོས་ཡག་གི་དོན་ཚན་གཅིག་ཡོད་རེད། དོན་ཚན་གཞན་པ་གཅིག་ག་རེ་ཡོད་རེད་ཟེར་དུས་ཙམ་པ་ལ། ཨ་ནི། ཁར་སོ་རེད་ང་ཚོ་དཔེར་ན་ཆ་བཞག་གི་ན་དགག་བྱ་བྱས། དེ་འགོག་པ་པོ་གང་ཟག་དེ་བྱས། དེ་འགོག་བྱེད་ཀྱི་རིགས་པ། བྱས་ནས་གསུམ་གསུམ་ཡོང་གི་འདུག་ཨང་དེ་གསུམ་དེ་ཤེས་ན་ཡག་པོ་འདུག་ཨ། སྒྲུབ་པ་པོ། རེད་བ། དཔེར་ན་ཆ་བཞག་ན་ད་སྒྲུབ་དགོས་རེད་བ། གཅིག་ག་རེ་ཟེར་དགོས་རེད་ལམ་འདྲ་བ་ཅིག་སྒྲུབ་དགོས་པ་རེད། དཔེར་ཏེ། དངོས་གྲུབ་འདྲ་བ་ཅིག་དཔེར་ན་ཞི་གནས་འདྲ་བ་ཅིག་སྒྲུབ་པ། ཞི་གནས་སྒྲུབ་པ། ཞི་གནས་སྒྲུབ་པ་པོ་ཡི་གང་ཟག། སྒྲུབ་བྱེད་ཀྱི་ལམ། དགག་བྱ། འགོག་པ་པོ་ཡི་གང་ཟག། འགོག་བྱེད་ཀྱི་རིགས་པ།

དཔྱོད་བྱེད་ཀྱི་རྣམ་དཔྱོད། དཔྱོད་བྱེད་ཀྱི་རིགས་པ། འོ་དེ་འདྲ་བྱས་ནས་ལབ་ཡོང་དུས་དེ་གཉིས་ཀ་དེ་ལ་བྱ་བྱེད་ལས་གསུམ་ནང་ལ་ལ་བྱེད་ཟེར་ཏེ་བྱ་དགོས་པ་རེད། དེ་ཡང་ཞོལ་གྱི་གནད་འགག་ཏུ་ང་ཚོ་དཔེ་ཆ་ནང་ལོགས་དཔེ་བེད་སྤྱོད་ཡོད་རེད་འགོག་བྱེད་ཀྱི་རིགས་པ་སྒྲུབ་བྱེད་ཀྱི་རིགས་པ་ཤེས་བྱེད་ཀྱི་ཁུངས་སྒྲུབ་བྱེད་ཀྱི་རིགས་པ། རེད་པ། འོ་དེ་འདྲ་བྱས་ནས་ལབ་ཡོང་དུས་འགོག་བྱེད་ཀྱི་ད་པའི་གཏན་ཚིགས། འོ་དེ་འདྲ་བྱས་ནས་ལབ་ཡོང་དུས་དེ་ཡིན་གཅིག་མིན་གཅིག་གི་ད་སྒྲུབ་བྱེད་འགོག་བྱེད། རེད་པ། ལྟ་བྱེད། རེད་པ། འོ་དེ་འདྲ་བྱས་ནས་ལབ་ཡོང་བ་ད། ད་ནང་བཞིན་གྱི་ང་ཚོ་ལྟ་བ།

ལྟ་བ་རྙེད་མ་རྙེད་ཟེར་ནས་དཔེ་ཆ་ནང་ལ་དེ་རྐྱང་རྐྱང་ཡོང་གི་འདུག་ཨ། ལྟ་བ་རྙེད་པ་དང་ལྟ་བ་མ་རྙེད་པ་ཟེར་ཡ་གཅིག་མ་གཏོགས་ལྟ་བ་རྟོགས་པ་དང་ལྟ་བ་མ་རྟོགས་པ་ལབ་ཀྱི་མི་འདུག་ཨ། ལྟ་བ་རྙེད་ཟེར་ག་རེ་བྱས་ནས་ལབ་དགོས་པ་རེད་ཟེར་ན་ལྟ་བ་ཟེར་ཡ་དེ་བའོ་བའོ་ལ་ཏ་བལྟ་མ་རེད་ལ་ཏ་བཏགས་ལྟ་རེད། ལ་ཏ་བཏགས་ལྟ་ཡིན་པ་ཡིན་ཙང་འདི་ག་རེ་ཟེར་དགོས་པ་རེད་ཟེར་ན་ལྟ་བ་པོའམ་ལྟ་བྱེད་དེ་ལ་གོ་གི་ཡོད་རེད། ལྟ་བ་པོའམ་ལྟ་བྱེད་ཀྱི་དངོས་པོ་བདག་དེ་ལ་གོ་གི་ཡོད་པ་ཡིན་དུས། སྟོང་ཉིད་རྟོགས་པའི་ལྟ་བ་དེ་རྙེད་པ་རེད། ལྟ་བ་མ་རྙེད་ཀྱི་བར་དུ་མི་བྱེད་པས་ཟེར་ན་ལྟ་བ་རྙེད་པ་དེ་མ་གཏོགས་ལབ་ཀྱི་མ་རེད། ལྟ་བ་རྟོགས་ལབ་ཀྱི་མི་འདུག་བ། ད་ལབ་པ་དེ་ཉུང་ཤས་ཅིག་གཅིག་གཉིས་ཅིག་དེ་ཡང་ཕལ་ཆེར་མ་དག་པ་ཡིན་ན་ག་རེ་ཡིན་ན་ད་ཧ་གོ་གི་མ་རེད་བ། ལྟ་བ་རྙེད། ལྟ་བ་རྙེད་ཟེར་ལབ་ཀྱི་རེད་མ་གཏོགས་ལྟ་བ་རྟོགས་ལབ་ཀྱི་མ་རེད་མ་ལབ་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། ལྟ་ཟེར་ལ་ལ་ལ་ཏ་བཏགས་ལྟ་རེད། ལ་ཏ་བཏགས་ལྟ་ཟེར་མཁན་དེ་ལྟ་བ་པོ་དང་ལྟ་བྱེད་ལ་གོ་གི་ཡོད་རེད། ལྟ་བ་པོ་དང་ལྟ་བྱེད་དེ་རྙེད་ཡ་རེད་མ་གཏོགས་ལྟ་བ་པོ་དང་ལྟ་བྱེད་དེ་རྟོགས་ཡ་མ་རེད་བ། རེད་མ་རེད། འོ་དེ་འདྲ་ཡིན་པ་ཡིན་ཙང་ད་གལ་ཏེ་ཡང་གཞུང་ལུགས་ཆེན་པོའི་ནང་ལོགས་ལ་དཔྱད་པ་བྱས་པ་ན་ཞེ་དྲག་གི་གོ་རྒྱུ་ཟབ་པོ་ཡོད་དེ་འདྲ་ཡོང་གི་ཡོད་རེད། ད་དེ་ཞུ་དགོས་དེ་ལ་ཐ་མ་དེ་ལ་ཡ་ལས་ཟེར་ཡ་དེ་རེད། ལས་ཟེར་ཡ་དེ་ཡ་དེ་བྱ་བའི་ཡུལ་ལ་གོ་གི་ཡོད་རེད་ད་ངས་ངོ་ངོ་སྤྲོད་ཞུས་པ་ནང་བཞིན་རེད་ད་བྱ་བའི་ཡུལ་དེ་ལ་རིགས་མང་པོ་ཡོད་པ་རེད་པ་ད་ངས་ངོ་སྤྲོད་ཞུས་པ་ནང་བཞིན་རེད། ལས་དེ་ལ་གོ་རྒྱུ་མང་པོ་ཡོད་རེད་སྤྱིར་བཏང་གི་ལས་ཟེར་ཡ་ཅིག་ཡོད་རེད་པ་དེ་ལ་གོ་རྒྱུ་ཁ་ཤས་ཅིག་ཡོད་རེད། དང་པོ་དེ་ད་ཡོངས་གྲགས་ཀྱི་ལས་དེ་ད་ངས་ཞུ་གི་མེད་ད་དཔེར་ན།

ཀརྨ་ཟེར་ཡ་དེ་དེ་བྱ་བ་ལ་གོ་གི་ཡོད་རེད་པ་བྱ་བ་ཐམས་ཅད་ལ་ལས་གོ་གི་ཡོད་རེད་པ་དེ་གོ་བའི་དབང་དུ་བཏང་བ་ཡིན་ན་བྱ་བྱེད་ལས་གསུམ་གྱི་ནང་ནས་བྱ་བ་ཟེར་ཡ་ཅིག་འདུག་བ་དེ་ལ་བྱེད་པ་པོ་ལ་ཡོད་པའི་བྱ་བ་བྱེད་པའི་ལས། བྱེད་ལས། བྱ་བའི་ཡུལ་ལ་ཡོད་པའི་བྱ་བ་ལ་བྱ་ལས་ཟེར་ལབ་ཀྱི་འདུག་བ་དེ་ལས་ལས་ཐམས་ཅད་བྱ་བ་ཐམས་ཅད་ལ་ལས་ཟེར་ཡ་ཅིག་གོ་བའི་གཅིག་ཡོད་རེད། གཉིས་པ་དེ་ལ་ལས་ཟེར་ཡ་དེ་ག་བ་ལ་གོ་རྒྱུ་ཡོད་རེད་ཟེར་བྱས་ནས་ལབ་པ་ཡིན་ནའང་ཨ་ནི་ག་རེ་ཟེར་དགོས་རེད་དཔེར་ན། ལས་སུ་བྱ་བ་ཟེར་བའི་ལས། བྱ་བའི་ཡུལ་ཐམས་ཅད་ལ་ལས་ཟེར་ཡ་ཅིག་ཡོད་རེད། ལས་དང་བྱ་ཡུལ་དོན་གཅིག་སྟེ་ཟེར་ནས་ལབ་ཡ་གཅིག་ཡོད་རེད་དེ་བྱ་བའི་ཡུལ་ཐམས་ཅད་ལ་ལབ་ཀྱི་རེད། དཔེར་ན་ཆ་བཞག་པ་ཡིན་ན། དེ་ལ་ཨ་ནི་ག་རེ་ཟེར་དགོས་རེད་དཔེ་མཛོད་ལ་བསྐྱོད་ཟེར་ཡ་འདྲ་བ་ཅིག་ལ་ཆ་མཚོན་པ་ཡིན་ན་དཔེ་མཛོད་དེ་ལས་རེད་པས་ཟེར་ལབ་པ་ཡིན་ན། ཧ་ལམ་ལས་ཡིན་ཆོག་ཡ་འདྲ་བ་ཅིག་ཡོད་རེད། དེ་དུས་སྐབས་ལ་ལས་ཟེར་ཡ་དེ་བྱ་བའི་ཡུལ་ཐམས་ཅད་ལ་ལས་གོ་གི་ཡོད་རེད། ཡིན་ན་ཡང་སྐབས་འདི་ལ་ཡང་བྱ་བྱེད་ལས་གསུམ་གྱི་ནང་ཚན་དུ་བརྗོད་པའི་ལས་ཟེར་ཡ་དེ་གོ་རྒྱུ་མི་འདྲ་བ་རེད་རྦད་དུ་མི་འདྲ་བ་རེད། དེ་འདྲ་བའི་ལས་དེ་ག་བ་ལ་གོ་དགོས་རེད་ཟེར་ན། ཨ་ནི་གར་སོང་རེད་བྱ་བ་ལ་གོ་དགོས་ཡོད་རེད་ཟེར་ན་བྱ་བ་ལ་གོ་དགོས་ཡོད་མ་རེད། བྱ་བའི་ཡུལ་ལ་གོ་དགོས་རེད་ཟེར་ན་བྱ་བའི་ཡུལ་སྤྱི་ཙམ་པ་ཅིག་ལ་ཡང་གོ་དགོས་ཡོད་མ་རེད་དེ་འདྲ་བའི་བྱ་བའི་ཡུལ་དེ་ག་འདྲ་ཅིག་ལ་གོ་དགོས་རེད་ཟེར་ན། གང་བྱ་བའི་བྱ་བའི་ཡུལ་དེ་ལ་གོ་དགོས་ཡོད་རེད། ད་གང་བྱ་བའི་བྱ་བའི་ཡུལ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་ན་ད་གིན་ངས་ངོ་སྤྲོད་སྦིར་ཚིག་ལྟར་ཞུས་ཚར་བ་ཡིན། ད་གང་བྱའི་བྱ་བའི་ཡུལ་དེ་ལ་རིགས་གསུམ་ཡོད་མཁན་འདྲ་བོ་ཅིག།

རེད་བ། སུ་ཡི་ཆེད་དུ་བྱས་པ་ཟེར་ནས་ད་གང་བྱེད་ག་བ་ལ་བྱས་པ་ག་རེ་བྱས་པ་ག་རེ་གི་ཆེད་དུ་བྱས་པ་ཟེར་ནས་བྱ་བའི་ཡུལ་དེ་ལ་ཡང་རིགས་མི་འདྲ་བ་གསུམ་ཡོད་པ་འདྲ་བོ་ཅིག། དེ་འདྲ་ཡིན་པ་ཡིན་དུས་ད་དཔེར་ན་ང་ཚོ་དཔེ་ཆ་དང་སྦྱར་བའི་ཐོག་ནས་དཔེ་བརྗོད་ཅིག་བཞག་པ་ཡིན་ན། བཅོམ་ལྡན་འདས་ཀྱིས་བྱ་རྒོད་ཕུང་པོའི་རིར་གདུལ་བྱ་རྣམས་ལ་ཤེར་ཕྱིན་གསུངས་ཟེར་ཡ་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན་དེའི་ནང་ལོགས་ལ་བྱེད་པ་པོ་སུ་རེད།

རེད་བ་ཡང། གདུལ་བྱ་དེ་བྱ་བའི་ཡུལ་མ་རེད་ལབ་ཐུབ་ཀྱི་རེད་པས་ལབ་ཐུབ་ཀྱི་མ་རེད་སུ་ལ་གསུངས་རེད་གདུལ་བྱ་ལ་གསུངས་རེད་བ། ཨ་ནི། རེད་བས་གདུལ་བྱ་དེ་བྱ་བའི་ཡུལ་མ་རེད་ལབ་ཐུག་མ་རེད། ཨ་ནི་ཤེར་ཕྱིན་དེ་བྱ་བའི་ཡུལ་མ་རེད་ལབ་ཐུབ་ཀྱི་རེད་པས་ལབ་ཐུབ་ཀྱི་མ་རེད་ག་རེ་གསུངས་རེད་ཤེར་ཕྱིན་གསུངས་རེད་བ། དེ་འདྲས་ཡིན་པ་ཡིན་དུས་བྱ་རྒོད་ཕུང་པོའི་རི་ལ་གདུལ་བྱ་རྣམས་ལ་ཤེར་ཕྱིན་གསུངས་ཟེར་ཡ་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན་བྱ་བའི་ཡུལ་གསུམ་ཡོད་རེད་ཡོད་པ་ཡིན་དུས་ད་འདི་ལ་གོ་རྒྱུ་ག་འདྲས་ཡོད་རེད་ཟེར་ན་བྱ་རྒོད་ཕུང་པོའི་རི་དེ་གང་དུ་བྱ་བའི་བྱ་བའི་ཡུལ་དེ་བྱས། ཨ་ནི། ཤེར་ཕྱིན་དེ་གང་བྱ་བའི་བྱ་བའི་ཡུལ་དེ་བྱས། ཨ་ནི། གདུལ་བྱ་དེ། དབུ་མ་པ་ཡི་གདུལ་བྱ་དེ་གས་དེ། ཨ་ནི་གང་གི་ཆེད་དུ་བྱ་བའི་བྱ་བའི་ཡུལ་དེ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་བྱ་རྒོད་ཕུང་པོའི་རི་ལ་གདུལ་བྱ་རྣམས་ལ་ཤེར་ཕྱིན་གསུངས་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན། བྱ་བའི་ཡུལ་གསུམ་ག་དེ་དེ་ན་སླེབས་ཀྱི་འདུག། དེ་འདྲ་ཡིན་པ་ཡིན་དུས་ད་དེ་གས་དེ་ལ་མིང་བཏགས་པ་ཡིན་ན་གང་དུ་བྱ་བའི་བྱ་བའི་ཡུལ། དེ་ཁ་ཤས་ཀྱིས་ཟེར་ན་སུམ་ཅུ་པའི་སྐབས་ནས་བསྟན་པའི་བྱ་བའི་ཡུལ་ཟེར་གྱི་འདུག་གང་བྱ་བའི་བྱ་བའི་ཡུལ། རྟགས་འཇུག་གི་སྐབས་ནས་བསྟན་པའི་བྱ་བའི་ཡུལ་ཟེར་གྱི་འདུག་བ་ཁ་ཤས་ཀྱིས། འོ་ཡང། གང་གི་ཆེད་དུ་བྱ་བའི་བྱ་བའི་ཡུལ། ད་དེ། སུམ་ཅུ་པའི་སྐབས་ནས་བསྟན་པའི་རྣམ་དབྱེ་བཞི་པའི་གི་བྱ་བའི་ཡུལ་ཟེར་ཡ་དེ་རེད། དེ་འདྲ་ཡིན་པ་ཡིན་དུས་སྐབས་སུ་བབས་པའི་བྱ་བྱེད་ལས་གསུམ་གྱི་ནང་གི་ལས་དེ་ག་འདི་རེད་དམ། བྱ་རྒོད་ཕུང་པོའི་རི་དེ་རེད་པས་ཤེར་ཕྱིན་དེ་རེད་པས་གདུལ་བྱ་དེ་རེད་བྱས་ནས་ལབ་པ་ཡིན་ན། ཉག་གཅིག་ཏུ་ཤེར་ཕྱིན་དེ་རེད་མ་གཏོགས་བྱ་རྒོད་ཕུང་པོའི་རི་དང་གདུལ་བྱ་དེ། བྱ་བྱེད་ལས་གསུམ་གྱི་ནང་གི་ལས་དེ་མ་རེད། མདོར་བསྡུས་ནས་བཤད་པ་ཡིན་ན་བྱ་བྱེད་ལས་གསུམ་གྱི་ནང་གི་ལས་ཟེར་མཁན་དེ་དང་གཅིག། བྱ་བྱེད་ལས་གསུམ་གྱི་ནང་གི་ལས་ཟེར་ཡ་དེ་དང་གཅིག་གང་བྱ་བའི་བྱ་བའི་ཡུལ་ཟེར་ཡ་དེ་དང་གཉིས། ཨ་ནི་ད་ག་ནང་བཞིན་གྱི་དངོས་པོ་བདག་གཞན་གཉིས་ཀྱི་ནང་ལོགས་ནས་དངོས་པོ་གཞན།

དེ་ཡང་གོང་དུ་ཞུས་པ་ནང་བཞིན་བྱས་ནས། བྱ་བྱེད་ལས་གསུམ་གྱི་རྣམ་གཞག་ཟེར་ཡ་དེ་དང། དངོས་པོ་བདག་གཞན་གྱི་རྣམ་གཞག་ཟེར་ཡ་དེ་སོགས་དེ་དེ། རྦད་དེ་བྱེད་འབྲེལ་ལས་ཚིག་ཉག་གཅིག་ལས་མ་གཏོགས་བྱེད་མེད་ལས་ཚིག་ལ་ཁྱབ་པ་ཅི་ཡང་བྱས་ཡོད་མ་རེད། མེད་པ་ཡིན་དུས་ཙམ་པ་ལ། ད་ནི་ང་ཚོ་གར་སོང་བ་རེད།

ཡིན་ན་ཡང་སྐབས་འདིའི་དེ་རིང་འདིའི་ནང་ལོགས་ལ་ཁྱེད་རྣམ་པ་ཚོས་ཀྱིས་ངེས་པར་དུ་མཁྱེན་དགོས་ཡ་ཅིག་ག་རེ་ཡོད་རེད་ཟེར་ན་བྱ་བྱེད་ལས་གསུམ་གྱི་བྱ་བ་ལ་ག་ཚོད་ཡོད་བྱེད་པ་ལ་ག་ཚོད་ཡོད་ལས་ལས་ཟེར་ནས་ག་འདྲ་ཅིག་ཡིན་མིན་ཤེས་དགོས་ཡོད་རེད་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་ཟེར་ཡས་དེ་ག་འདྲ་ཅིག་ལ་བཞག་གི་རེད་དེ་ལ་དོགས་པ་ག་རེ་ཡོད་རེད་དེ་གས་དེ་མཁྱེན་དགོས་ཡོད་རེད་བྱེད་པ་པོ་ལ་ནི། བྱ་བྱེད་ལས་གསུམ་ནང་ལ་བྱེད་ཟེར་མཁན་དེ་བྱེད་པ་པོ་དང་བྱེད་པ་ལ་གོ་གི་ཡོད་རེད་དེ་གོ་བ་ཡིན་ན་དེས་ད་ལྟ་བ་དེ་ཚིག་དེ་བེད་སྤྱོད་བྱེད་དགོས་བ་ཡིན་དུས་དེ་ཡང་བེད་སྤྱོད་དེ་བྱེད་ཤེས་བ་བྱེད་དགོས་རེད་དཔེར་ན་ཁ་ཤས་ཀྱིས་དགག་བྱ་དང་ཨ་ནི་ག་རེ་ཟེར་དགོས་རེད་དགག་བྱེད་དང་ཨ་ནི་དགག་པ་པོ་འགྲོ་བྱེད་ལའང་དེ་ནི་ལབ་ན་ནོར་ས་རེད་བ་དགག་བྱ་ལབ་དགོས་རེད་བ་འགོག་པ་པོ་ལབ་དགོས་རེད་བ་འགོག་བྱེད་ལབ་དགོས་རེད་བ་འོ་དེ་གས་ཀྱི་ཚིག་དེ་ཡང་བེད་སྤྱོད་གཏོང་སྟངས་དེ་ཤེས་དགོས་བ་རེད་དེའི་ནང་ལོགས་ནས་ལས་ཟེར་ཡ་དེར་སྤྱི་བཏང་གི་ལས་ཟེར་ན་གོ་བ་ག་རེ་ཡིན་མིན། བརྡ་སྤྲོད་རིག་པའི་གཞུང་ལུགས་ལ་བཤད་པ་དང་ནི་ནང་དོན་རིག་པའི་གཞུང་ལུགས་ལ་བཤད་པ་གཉིས་ཁྱད་པར་ག་རེ་ཡོད་མེད། ལས་དེ་ལ་བྱ་བ་ཙམ་ལ་གོ་ཡ་བྱ་བའི་ཡུལ་སྤྱི་ཙམ་པ་ལ་གོ་ཡ། བྱ་བྱེད་ལས་གསུམ་གྱི་ནང་གི་ལས་དངོས་པོ་གཞན་ལ་ཡང་ལས་གོ་ཡ། དེ་འདྲ་བྱས་ནས་སྐབས་མང་པོ་ཡོད་རེད་པ། དེ་གས་དེ་མཁྱེན་དགོས་ཡ་དེ་ཞེ་པོ་གལ་ཆེན་པོ་རེད་ལ། ཐ་མ་དེ་ལ་ཡང་བྱ་བའི་ཡུལ་དེ་ལ་ཡང་རིགས་མི་འདྲ་བ་གསུམ་འདུག་བ།

གང་བྱ་བའི་བྱ་བའི་ཡུལ་གང་གི་ཆེད་དུ་བྱ་བའི་བྱ་བའི་ཡུལ་ཟེར་ནས་རིགས་གསུམ་དེ་གི་ཐོག་ནས་དབྱེ་བ་ཕྱེས་པ་ཡིན་ན་སྟབས་བདེ་པོ་ཞིག་ཆགས་ས་རེད། འོ་དེ་འདྲའི་ཅིག་བསམ་པ་རེད་ད། ལགས་སོ། ཐུགས་རྗེ་ཆེ། ད་ང་ཚོ་བྱ་ཚིག་གི་འཛིན་གྲྭ་འདིའི་ནང་ལོགས་ནས་ཏོག་ཙམ་རྙོག་དྲ་ཚ་བ་འདྲ་བོ་ཅིག་དེ་རིང་གི་སློབ་ཚན་འདི་ཆགས་ཀྱི་ཡོད་རེད། གང་ལྟར་འདིའི་སློབ་ཚན་འདི་ཡང་བསྐྱར་ཡང་བསྐྱར་ངས་ཡང་དཔེ་དེབ་དེ་འདྲའི་མང་ཙམ་ཅིག་ཀློག་པ་ཡིན་ན་ཏན་ཏན་རང་ཐུགས་ཕན་གསོས་ཀྱི་རེད་བསམ་གྱི་འདུག། ལགས་སོ། ཐུགས་རྗེ་ཆེ་གནང། རྗེས་མའི་སློབ་ཚན་ནང་ཡང་བསྐྱར་མཇལ་ཡོང་ཐུགས་རྗེ་ཆེ་གནང།